ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་ཉི་ཤུ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཅིག་རེས་གཟའ་སྤེན་པའི་ཕྱི་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ།

ཧིན་རྡུ་རྒྱ་མཚོ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་རྒྱ་ནག་གི་ཤུགས་རྐྱེན་འགོག་ཐབས་སུ་དམིགས་ཡོད་པ། རྒྱ་གར་གྱི་སྲིད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་གནང་གི་ཡོད་པའི་སྐོར་དང། དེ་ནས་གཟའ་འཁོར་འདིའི་ནང་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་དུ། བོད་ཀྱི་ཆོས་དང་རིག་གཞུང་གི་འགྲེམས་སྟོན་དང་སློབ་གསོའི་རང་བཞིན་ཟབ་མོ་ལྡན་པའི་བགྲོ་གླེང་ཁག་ཅིག་གཉེར་ཡོད་པ་རྣམས་མཇུག་སྒྲིལ་བྱུང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་གནད་དོན་གླེང་མོལ་གྱི་ལེ་ཚན་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ལོ་གཉིས་ཀྱི་སློབ་གཉེར་གནང་ཟིན་པ་རྒྱ་གར་ལྷོ་ཕྱོགས་འབྲས་སྤུངས་སྒོ་མང་གྲྭ་ཚང་གི་ཚན་རིག་བསྟི་གནས་ཁང་གི་འགན་འཛིན་གཞོན་པ་བསྟན་འཛིན་རབ་དགའ་ལགས་སུ་ཁོང་གི་མྱོང་བ་དང་འབྲེལ་ནས་སློབ་གཉེར་འདིའི་ཕན་ནུས་སོགས་ཀྱི་སྐོར་ལ་འདི་ག་རླུང་འཕྲིན་ཁང་དུ་འགྲེལ་བརྗོད་གནང་བ་བཅས་གསར་འགྱུར་དང་ལེ་ཚན་ཁག་ཁག་རྗེས་སུ་རིམ་པས་གསན་གནང་གི་རེད། ད་རླུང་འཕྲིན་ཁང་ནས་ཐེངས་འདིའི་གསར་འགྱུར་སྙན་སྒྲོན་ཞུ་བ་ཡིན། བོད་རང་དབང་སློབ་ཕྲུག་ཚོགས་པའི་གོ་སྒྲིག་འོག་ཁ་སང་ཕྱི་ཚེས་བཅུ་ཉིན་ཨ་མི་རི་ཀའི་གྲོང་ཁྱེར San Francisco ནང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་ས་གནས་སུ་མ་འབྱོར་སྔོན Moscone Center ཞེས་པའི་ཚོགས་ཁང་སྟེང་ནས་ངོ་རྒོལ་འབོད་ཚིག་འཁོད་པའི་འཕྲེད་དར་སྒྲེང་འཛུགས་གནང་འདུག་དེ་ཡང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་འདི་ཟླའི་ཚེས་བཅུ་གཅིག་ནས་བཅུ་དྲུག་བར་ཨ་རིའི་གྲོང་ཁྱེར San Francisco ནང་འཚོགས་རྒྱུའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ལྷན་ཚོགས་ནང་མཉམ་ཞུགས་ཀྱིས། ཨ་མི་རི་ཀའི་སྲིད་འཛིན་ཇོ་བྷེ་ཌེན་མཆོག་དབུས་པའི་ཨ་མི་རི་ཀའི་གཞུང་འབྲེལ་མི་སྣ་དང་ཚོང་པའི་འགོ་ཁྲིད་ཚོ་དང་མཇལ་འཕྲད་གནང་གཏན་ཁེལ་ཡོད་པས་ཁ་སང་ཕྱི་ཚེས་བཅུ་ཉིན་བོད་རང་དབང་སློབ་ཕྲུག་ཚོགས་པའི་ཚོགས་མི་ན་གཞོན་ལས་འགུལ་བ་གསུམ་གྱིས་ཨེ་ཤི་ཡའི་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ཚོགས་ཆེན་ཚོགས་ཡུལ Moscone Center ཞེས་པའི་ཚོགས་ཁང་གི་བྱང་ངོས་ཀྱི་སྟེང་ནས་ཞོགས་པ་ཆུ་ཚོད་བཅུ་གཅིག་ནས་སྐར་མ་ཉི་ཤུ་ཙམ་གྱི་ཐོག་སྲིད་དབང་སྒེར་འཛིན་པ་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་ཁྱེད་ཀྱི་དུས་ཚོད་རྫོགས་པ་རེད། བོད་ལ་རང་དབང་དགོས་ཞེས་འཁོད་པའི་རིང་ཚད་ཕི་ཊི་སུམ་ཅུ་ལྷག་ཡོད་པའི་འཕྲེད་དར་ཞིག་སྒྲེང་འཛུགས་བྱས་པ་དང་དེ་ནས་དུས་ཡུན་སྐར་མ་ཉི་ཤུ་ཙམ་ངོ་རྒོལ་སྐད་འབོད་གནང་འདུག་གནད་དོན་འདིའི་སྐོར་ད་རེས་ལས་འགུལ་ནང་དངོས་སུ་ཞུགས་མཁན་འབའ་ཞིག་ཀུན་སྐྱིད་ལགས་ཀྱིས་འདི་ག་རླུང་འཕྲིན་ཁང་དུ་གནས་ཚུལ་ངོ་སྤྲོད་གནང་དོན། དེ་རིང་ང་ཚོ་ཁྱེད་ཚོ་དེ་རྒྱ་ནག་སྲིད་འཛིན་ཞི་ཅིན་ཕིན་ལ་ངོ་རྒོལ་བྱེད་གར་ཡོང་པ་ཡིན། ཚོགས་འདུ་ཆེན་པོ་འགོ་ཚུགས་འགྲོ་ཡོད་རེད་ཨ་ནི་ཚོགས་འདུ་དེ་ཞི་ཅིན་ཕིན་ཨ་རི་ནང་ལོགས་ལོ་དྲུག་ནང་ཐེངས་མ་དང་པོ་ཡོང་གི་ཡོད་རེད་ང་ཚོ་དེ་ངོ་རྒོལ་བྱེད་གར་ཡོང་པའི་རྒྱུ་མཚན་དེ་ལོ་དྲུག་དེ་གའི་ནང་ལོགས་བོད་ནང་ལོགས་གནས་ཚུལ་སྡུག་རུ་སྡུག་རུ་འགྲོ་གི་ཡོད་རེད་ལྷག་པར་དུ་བོད་ནང་ལོགས་ཕྲུ་གུ་ལོ་ཆུང་ཆུང་ལོ་བཞི་ནང་མི་དང། ཕ་མ། ཚང་མ། རྐང་བཙུགས་ནས་སློབ་གྲྭ་ལོགས་ཀ། བོད་སྐད་ཡིག་དང་རིག་གཞུང་བརྗེད་བཅུག་ཡ། བོད་ནང་ལོགས་གཅིག་པོ་མིན་བྱས། ཡུ་གུར་དང་ཧོང་ཀོང་དང Southern Mongolia ས་ཆ་ཚང་མ་གནས་ཚུལ་སྡུག་རུ་སྡུག་རུ་འགྲོ་ཡ་རེད་ཨ་ནི་དེ་རིང་ཨ་རི་ལ་ཡོང་དུས་ཙམ་པ་ང་ཚོ་རྐང་བཙུགས་ནས་ངོ་རྒོལ་བྱེད་ཡ་ཡོང་གི་ཡིན། ལགས་སོ། དེ་རིང་ངོ་རྒོལ་གི་ལས་འགུལ་འདི་ནང་ལ་མི་ག་ཚོད་ཕེབས་འདུག་ངོ་རྒོལ་ལས་འགུལ་འདི་ག་འདྲས་རེ་སྤེལ་གནང་སོང། དེ་རིང་གི་ལས་འགུལ་ང་ཚོ་བོད་པ་ཕྲུ་གུ་སློབ་ཕྲུག་གསུམ་ཡོད་རེད་ཡིན་ནའི་རྒྱབ་ལོགས་ནས་ང་ཚོ་རོགས་པ་བྱེད་མཁན་གཞན་དག་ལས་ཡོད་རེད་ཡིན་ནའི་ང་ཚོ་ད་རེས་ཨ་རི་ནས་ས་ཆ་ག་ས་ག་ལ་ནས San Francisco ལ་སླེབས་རེད་ཨ་ནི་ང་ཚོ་ཚོགས་འདུ་ཚོགས་ས་དེ་ཁང་པའི་རང་ག་ནས།

གྲ་སྒྲིག་བྱེད་འགོ་ཚུགས་ཚར་འདུག་ཨང་ཡིན་ནའི་ང་ཚོ་ཕ་གིར་སླེབས་དུས་ཙམ་པ Police དེ་འདྲས་མང་པོ་མི་འདུག་ཨ་ནི་ཡིན་ནའི་ང་ཚོ banner དེ་མར་གློད་ཚར་ནས་ང་ཚོ་སྐར་མ་ཅིག་རྗེས་ལ་ཨ་ནི་གཞི་ནས་ཁོ་ཚོ་ཡོང་སོང་ཨ་ནི་ཡིན་ནའི་ང་ཚོ་དཀའ་ངལ་འཕྲད་མ་སོང་ཨ། ཨ་ནི་ཁྱེད་རང་གི་ངོས་ནས་དེ་རིང་གི་ལས་འགུལ་འདི་ག་འདྲས་རེ་བྱུང་གནང་སོང། ང་ཚོའི་ལས་འགུལ་དེ་རིང་འདི་དཔེ་ཡག་པོ་བྱུང་སོང། ད་རེས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་ཨ་མི་རི་ཀའི San Francisco ནང་བསྐོང་ཚོགས་གནང་རྒྱུའི

ནིའུ་ཡོག་དང་ནིའུ་ཇར་སི་ས་གནས་གཞོན་ནུ་ཚོགས་པས་གོ་སྒྲིག་གནང་སྟེ་དེ་རིང་ཕྱི་ཚེས་བཅུ་གཅིག་ཉིན་ཨ་རིའི་ནིའུ་ཡོག་གྲོང་ཁྱེར་ནས་བོད་མི་བརྒྱ་ལྷག་ཙམ་ཞིག་སྤྱི་སྤྱོད་རླངས་འཁོར་བརྒྱུད་ནས་ཨ་རིའི་རྒྱལ་ས་ཝ་ཤིན་ཏན་དུ་ཕེབས་བཞིན་པ་དང་དེ་ག་རྒྱལ་ས་ཝ་ཤིན་ཏན་གྱི་གཞོན་ནུ་དང་ཟུང་འབྲེལ་གྱིས་དེ་རིང་ཕྱི་ཚེས་བཅུ་གཅིག་ནས་བཅུ་དྲུག་བར་ཨ་རིའི་གྲོང་ཁྱེར་སན་ཧྥི་རན་སིས་ཀོ་ནང་བསྐོང་ཚོགས་གནང་རྒྱུའི་ཨེ་ཤི་ཡའི་ཞི་བདེ་རྒྱ་མཚོའི་དཔལ་འབྱོར་ལྷན་ཚོགས་ཀྱི་ཐོག་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཚོགས་ཞུགས་གནང་འཆར་ཡོད་པ་དང་བསྟུན་ནས་རྒྱ་ནག་གཞུང་གིས།

ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་ཀྱི་ཐོག་ཨ་རིའི་སྲིད་འཛིན་ཇོ་པཱ་ཏན་མཆོག་དང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་ལྷན་བཀའ་མོལ་གནང་སྐབས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་བློ་འཚབ་ཡོད་པ་དང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ངེས་པར་དུ་ཡར་རྒྱས་གཏོང་དགོས་པ་དང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པ། བོད་ནང་བོད་ཕྲུག་ས་ཡ་བརྒལ་བ་ཕ་མ་དང་ཁ་བྲལ་ནས་རྒྱ་ནག་གིས་བཙུགས་པའི་བཅའ་སྡོད་སློབ་གྲྭའི་ནང་བཅུག་སྟེ། རྒྱ་སྒྱུར་སློབ་གསོ་སྤེལ་ནས་མི་རིགས་རྩ་མེད་བཟོ་བཞིན་པར་བློ་འཚབ་ཡོད་པ་སོགས་འགྲོ་བ་མིའི་ཐོབ་ཐང་གི་སྐོར་ངེས་པར་དུ་གླེང་གནང་དགོས་པའི་འབོད་སྐུལ་སྙན་ཞུ་ཞིག་ཀྱང་འབུལ་གནང་ཡོད་པ་རེད། ཡང་རྒྱ་ནག་གཞུང་གཉེར་ཁང་གི་ཆེས་མཐོའི་དཔོན་རིགས་ཟུར་པ་ཞིག་ལ་རུལ་སུངས་ཀྱི་ཉེས་མིང་འོག་ཚེ་བཙོན་འཇུག་རྒྱུའི་ཐག་གཅོད་བྱས་ཡོད་ལུགས་རྒྱ་ནག་གཞུང་འབྲེལ་གསར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་འདུག་དེ་ཡང་རྒྱ་ནག་གི་གཞུང་གཉེར་ཚོང་ལས་དངུལ་ཁང་གི་འགོ་ཁྲིད་སུན་ཏེ་ཧྲུན་ཡིས་འདས་པའི་ལོ་ངོ་བཅུ་དྲུག་ལྷག་ཙམ་ནང་ཁྲིམས་འགལ་གྱི་ཐོག་ནས་ས་ཁང་གི་རྒྱུ་ནོར་ཨ་མི་རི་ཀའི་ཌོ་ལར་ས་ཡ་བརྒྱ་དང་སུམ་ཅུ་སོ་བཞི་ལྐོག་ཟ་བྱས་པའི་ཉེས་མིང་འོག་ཧྲན་ཏུང་ཞིང་ཆེན་གྱི་ཁྲིམས་ཁང་ཞིག་ནས་ཁོ་པ་ཚེ་བཙོན་བཞག་རྒྱུའི་ཁྲིམས་ཐག་བཅད་ཡོད་པ་རྒྱ་ནག་གཞུང་འབྲེལ CCTV ཞེས་པའི་ནང་གནས་ཚུལ་གསལ་སྟོན་བྱས་འདུག་རྒྱ་ནག་དབུས་གཞུང་དྲིལ་བསྒྲགས་ཁང་གིས་བཤད་པ་ལྟར་ན་ནག་ཉེས་དེའི་གནས་སྟངས་ཧ་ཅང་ཛ་དྲག་ཡིན་པ་དང་སྤྱི་ཚོགས་ལ་ཐེབས་པའི་ཤུགས་རྐྱེན་ཧ་ཅང་ངན་པ་བཅས་ལ་བརྟེན་ནས་རྒྱལ་ཁབ་དང་མི་མང་གི་ཁེ་ཕན་ལ་དམིགས་བསལ་གྱི་གྱོང་གུན་ཆེན་པོ་ཕོག་ཡོད་ཅེས་ཁྲིམས་ཁང་གིས་ཐག་གཅོད་བྱས་པའི་སྐབས་སུ་གསུངས་ཡོད་པ་ལུང་འདྲེན་བྱས་འདུག་ཁྲིམས་དཔོན་ཞིག་གིས་སུན་ལ་དུས་བཅད་བཅར་འདྲི་བྱས་ཏེ།

ཡང་ཨ་མི་རི་ཀ་དང་རྒྱ་གར་གྱི་ཕྱི་སྲིད་དྲུང་ཆེ་དང་ཕྱི་སྲིད་བློན་ཆེན་བདེ་སྲུང་བློན་ཆེན་རྣམ་པ་མཇལ་འཕྲད་གནང་བ་ནི་ཧིན་རྡུ་རྒྱ་མཚོ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་རྒྱ་ནག་གི་ཤུགས་རྐྱེན་འགོག་ཐབས་སུ་དམིགས་ཡོད་པ། རྒྱ་གར་གྱི་སྲིད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་གནང་གི་ཡོད་པའི་སྐོར། འདི་གའི་གསར་འགོད་པ་ལོ་བེ་ལགས་ཀྱིས་བཏང་གནང་བ་འདི་གཤམ་ལ་གསན་གནང་གི་རེད། ཨ་མི་རི་ཁ་གི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བྷི་ལེན་ཁེན་ལགས་དང་བདེ་སྲུང་དྲུང་ཆེ་ལོ་ཨེ་ཏྲི་ཨོ་སི་ཊིན་ལགས་རྣམ་གཉིས་རྒྱ་གར་ནང་ཕེབས་ཏེ། སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་བཅུ་གི་ཉི་མ་རྒྱ་གར་གི་ཕྱི་སྲིད་བློན་ཆེན་ཇེ་ཤང་ཀར་ལགས་དང་བདེ་སྲུང་བློན་ཆེན་རཱ་ཇི་ནཱ་ཐི་སིང་ལགས་ཀྱིས། རྒྱལ་ཁབ་གཉིས་ཀ་གི་བློན་ཆེན་རིམ་པ་གཉིས་རེའི་ཕན་ཚུན་གི་བར་དམིགས་བསལ་ཧིན་རྡུའི་རྒྱ་མཚོ་དང་ཞི་བདེའི་རྒྱ་མཚོ་གི་མངའ་ཁུལ་དུ་མཛའ་གྲོགས་མཉམ་རུབ་གནང་དགོས་པ་གི་སྐོར་དང། ནུབ་ཨེ་ཤ་ཡ་གི་མངའ་ཁུལ་དུ་རྙོག་ཟིང་འབྱུང་བཞིན་པར་བློ་འཚབ་ཆེན་པོ་ཡོད་པ་གི་མིར་རྒྱལ་ཁབ་གཉིས་ཀྱི་བདེ་འཇགས་དང་སྲུང་སྐྱོབ་ཀྱི་ཐད་དེ་མཉམ་འབྲེལ་གནང་སྒོ་གི་ཐོག་བཀའ་མོལ་གྲོས་བསྡུར་གནང་ཡོད་ཅིང། རྒྱ་གར་དང་རྒྱ་ནག་གི་སྐོར་སྲིད་དོན་ཉམས་ཞིབ་པ་སུ་ཡ་ཤི་དེ་ས་ལགས་ནས། ད་ལན་རྒྱ་གར་དང་ཨ་མི་རི་ཁ་གི་ཕྱི་འབྲེལ་དང་བདེ་སྲུང་བློན་ཆེན་རྣམ་པ་མཇལ་མོལ་གྱི་དམིགས་ས་གཙོ་བོ་ནི། རྒྱ་གར་ཧིན་རྡུ་རྒྱ་མཚོ་དང་ཞི་བདེ་རྒྱ་མཚོ་གི་མངའ་ཁུལ་དུ་རྒྱ་ནག་གི་ཤུགས་རྐྱེན་འགོག་ཐབས་ཀྱི་གལ་གནད་ལ་དམིགས་ཡོད་པར་ངོས་འཛིན་གནང་གི་འདུག། རྒྱ་གར་དང་ཨ་མི་རི་ཁ་གཉིས་ཀྱི་གཉིས་སྣོན་རྟགས་གཉིས་སུ་འབོད་པ་གི་བློན་ཆེན་རྣམ་པ་བཞི་མཇལ་འཕྲད་ནི། སྒྲིག་འཛུགས་ཀྱི་ངོ་བོ་གི་ལམ་ནས་དུས་ཚོད་ངེས་ཅན་གྱི་ནང་ནམ་རྒྱུན་མཇལ་མོལ་ཡོང་བཞིན་པ་དེ། རྒྱལ་ཁབ་གཉིས་ཀ་གི་ཧིན་རྡུ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་འཆར་གཞིའི་དགོས་མཁོ་དང་འབྲེལ་བ་གི་འགྱུར་བ་ཆེན་པོ་ཞིག་དང། འཆར་གཞི་དེའི་ཆ་ཤས་གཅིག་ནི་མངའ་ཁུལ་དེར་རྒྱ་ནག་གི་ཤུགས་རྐྱེན་འགོག་རྒྱུ་གི་གལ་གནད་ལ་དམིགས་ཡོད་པས། མཇལ་འཕྲད་འདིར་རྒྱལ་ཡོངས་བདེ་འཇགས་དང་ཕྱི་འབྲེལ་གྱི་ལས་དོན་གང་གི་ཐོག་ནས་ཀྱང། རྒྱ་ནག་ལ་དམིགས་ནས་གནད་དོན་མང་བོ་གྲོས་བསྡུར་གནང་ཡོད་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག། ཡང་རྒྱ་གར་གྱི་དམག་སྤྱི་ཟུར་པ་ར་བྷི་ཤང་ཀར་ལགས་ནས་ཨི་ཟི་རལ་དང་ཧ་མ་སི་གི་བར་དམག་འཁྲུག་འགྲོ་བཞིན་པ་གི་གནད་དོན་དང། ལྷག་པར་ཐེ་ཝན་གྱི་ཐོག་དམག་འཁྲུག་ལངས་ཚེ་རྒྱ་གར་གྱིས་རྒྱབ་རོགས་ཡོང་ཐབས་སོགས་ཀྱི་སྐོར་ལ་མཇལ་འཕྲད་གྲོས་བསྡུར་འདི་གལ་ཆེན་ཆགས་ཡོད་པ་དང། རྒྱ་གར་དང་ཨ་མི་རི་ཁ་གི་འབྲེལ་ལམ་ཐག་ཉེར་གྱུར་བ་དེས་རྒྱ་ནག་ལ་སེམས་འཚབ་བསླང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག། རྒྱ་གར་དང་ཨ་མི་རི་ཁ་གི་འབྲེལ་ལམ་ཐག་ཉེར་གྱུར་པ་ནས་བཟུང་རྒྱ་ནག་སེམས་ཁྲལ་ལངས་བཞིན་པ་གི་མངོན་རྟགས་ཤར་ཡོད་པ་མ་ཟད། རྒྱ་ནག་དང་རྒྱ་གར་གི་འབྲེལ་བ་ཡག་པོ་མེད་པས་རྒྱ་ནག་རང་བཞིན་གྱི་སེམས་འཚབ་ཡོང་ངེས་དང། རྒྱ་ནག་གི་མཐའ་འཁོར་ན་དམག་ཤུགས་དང་དཔལ་འབྱོར་གང་གི་ཆ་ནས་ཀྱང་རྒྱ་གར་ཁོ་ནས་རྒྱ་ནག་ལ་གདོང་ལེན་གནང་ཐུབ་ཀྱི་ཡོད་སྟབས། རྒྱ་ནག་ལ་སེམས་ཁྲལ་ཡོང་གི་ཡོད་པ་འགྲེལ་བརྗོད་གནང་སོང་ལ།

ཨ་མི་རི་ཁ་གི་རོགས་རམ་དང་ཆེད་མཁས་ལ་བརྟེན་ནས་རྒྱ་གར་གྱི་མཚོ་གྲུའི་གནས་སྟངས་ཡར་རྒྱས་བཏང་སྟེ། ཨེ་ཤ་ཡ་གི་མངའ་ཁུལ་གྱི་མཚོ་དམག་སྤྱི་དང་ཁྱད་པར་རྒྱ་ནག་གི་མཚོ་དམག་དང་འགྲན་ཐུབ་པ་བཟོ་རྒྱུ་ཡིན་པ་གི་ཁར། རྒྱ་གར་དང་བོད་ཀྱི་ས་མཚམས་གནས་ཚུལ་གོ་བསྡུར་བྱ་འོས་པ་དང། ཨ་མི་རི་ཁར་མཚོན་ནའང་རྒྱ་གར་དུ་མཚོ་དམག་གི་མཐུན་རྐྱེན་བཀོད་སྒྲིག་གནང་ཐུབ་ན། ཁོ་ཚོའི་མཚོ་དམག་རྣམས་ཧིན་རྡུ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་འགྲེམས་གཏོང་གི་རང་དབང་ཇེ་ཆེར་འགྲོ་ངེས་ཡིན་པ་འགྲེལ་བརྗོད་གནང་སོང། རྒྱ་གར་སྲིད་བློན་ནཱ་རེན་དི་ར་མོ་དི་མཆོག་ནས་ཀྱང་གསུང་འཕྲིན་ཐུང་ངུ་ཟིག་གནང་བ་གི་ནང། རྒྱ་གར་དང་ཨ་མི་རི་ཁ་གཉིས་ཀས་གཅིག་གྱུར་གྱིས་དམངས་གཙོ་དང་སྣ་འཛོམས་ཁྲིམས་ཀྱི་དབང་བསྒྱུར་བཅས་ལ་ཡིད་ཆེས་གནང་གི་ཡོད་པ་དེས་ཕྱོགས་མང་བོར་ཕན་ཚུན་མཉམ་ལས་ཀྱི་ཕན་ཐོགས་འབྱུང་ངེས་ཀྱི་ཐོག་རྒྱ་གར་དང་ཨ་མི་རི་ཁས་ཕྱག་སྦྲེལ་གནང་བ་དེས་འཛམ་གླིང་སྤྱི་ལའང་ཕན་ཐོགས་ཡོད་པ་འཁོད་ཡོད་ཅིང། ལོ་འཁོར་གཅིག་རེའི་རྒྱལ་ཁབ་གཉིས་ཀྱི་བློན་ཆེན་རྣམ་པའི་མཇལ་འཕྲད་ཐེངས་ལྔ་བ་གི་མཐར་སྡོམ་གསལ་བསྒྲགས་ཟིག་ཕྱོགས་གཉིས་ཀ་ནས་མཉམ་སྦྲེལ་གྱིས་སྤེལ་བ་གི་ནང། གཙོ་བོ་སྲུང་སྐྱོབ་ཡར་རྒྱས་དང་འཇིགས་སྐུལ་རིང་ལུགས་ལ་གདོང་ལེན་གྱི་ཁྲིམས་གཞི་ལག་བསྟར། ཚན་རིག་དང་འཕྲུལ་ལས་ཡར་རྒྱས་དང་འཕྲོད་བསྟེན་དང་ཚོང་གི་གྲོས་མོལ།

ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་བསྟི་གནས་ཁང་གི་དབུ་འཛིན་དགེ་བཤེས་བློ་བཟང་བསྟན་འཛིན་ལགས་ཀྱིས་ལས་རིམ་ཁག་ལེགས་པར་གྲུབ་པའི་མཚམས་འདིར། ཚོགས་ཞུགས་མི་སྣ་ཚོར་སེམས་ཤུགས་འཕར་མ་ཞིག་གི་ཐོག་ནས་མུ་མཐུད་ཕྱག་ལས་གནང་རྒྱུར་ཕན་ཐོགས་དང། ྋགོང་ས་མཆོག་གི་དགོངས་པ་འདིས་མ་འོངས་པར་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོང་རྒྱུར་ར་སྤྲོད་ཁ་གསལ་བྱུང་བ་གསུང་གི་འདུག

ཡང་གཅིག་ད་ག་ནང་བཞིན་འདི་ཚོ་ལ་ཕྱག་ལས་གནང་མཁན་བ་གང་རེད་ད་དེ་ཚོ་ཚང་མ་ཞེ་དྲག་གི་དགའ་བོ་བྱུང་སོང། ཨེཊ་ལན་ཊར་ཡོད་པའི་འབྲས་སྤུངས་བློ་གསལ་གླིང་ཆོས་ཚོགས་ལ་གཉེར་གནང་པའི་མཛད་སྒོའི་ཐོག་ལྟེ་གནས་ཁང་ཐོག་མར་དབུ་བརྙེས་པ་ནས་ད་བར་ལོ་ངོ་ཉི་ཤུ་རྩ་ལྔའི་རིང་གི་འཕེལ་རྒྱས་ལ་ཕྱིར་དྲན་ཞུས་པའི་བརྙན་པར་དང། འབྲས་སྤུངས་བློ་གསལ་གླིང་གྲྭ་ཚང་གི་འགྱུར་བའི་གནས་སྟངས་སོགས་ངོ་སྤྲོད་གནང་པའི་བརྙན་པར་གཟིགས་འབུལ་ཞུས་གནང་པ་དང། བློ་གསལ་གླིང་གྲྭ་ཚང་གི་དགེ་འདུན་པ་ཁག་ཅིག་གིས་དམིགས་བསལ་སྨོན་ལམ་གསུང་འདོན་གནང་ཡོད་ལ། ས་གནས་ཀྱི་བོད་པའི་ཚོགས་པ་ནས་བོད་ཀྱི་ཞབས་གཞས་གཟིགས་འབུལ་ཞུས་ཡོད་པ་དང། ས་གནས་སུ་བོད་པ་མང་པོ་མེད་ན་ཡང། ཚང་མས་མཉམ་རུབ་ངང། ལས་དོན་གཉེར་བཞིན་ཡོད་པ། བོད་པའི་སྤྱི་མཐུན་ཚོགས་པའི་ཚོགས་གཙོ།

མཉམ་ལས་གནང་བ་འདིས་བོད་ཀྱི་ཆོས་དང་རིག་གཞུང་ངོ་སྤྲོད་ཐོག་ནུས་པ་དམིགས་བསལ་ཐོན་ཡོད་པ་དང། ཆོས་ཚོགས་ཀྱི་ཐུགས་འགན་བཞེས་མཁན་དགེ་བཤེས་ཡེ་ཤེས་འཕེལ་རྒྱས་ལགས་ཀྱིས་གསུངས་པར། རྩ་བའི་གིས་ང་ཚོའི་ད་ལྟ་དེ་བོད་ཀྱི་བདུན་ཕྲག་ཅིག་ཡོར་བ་བོད་ཀྱི་བདུན་ཕྲག་དེ་ད་ཚོགས་ནས་ལོ་ཉི་ཤུ་རྩ་གཉིས་རྩ་གསུམ་ཅིག་འགྲོ་བ་རེད་ད་རྩ་གསུམ་པ་དེ་རེད་ད་ནི་ཉི་ཤུ་དང་ཉི་ཤུ་རྩ་གཅིག་གཉིས་ཚོགས་ཐུབ་ཡོར་མ་རེད་དེ་ཕྱིན་ནས་ད་ཉི་ཤུ་རྩ་གཉིས་རྩ་གསུམ་ཅིག་ཚོགས་པ་རེད་དེ་སྐབས་ལ་ག་དུས་ཡིན་ནའང་རྩ་བའི་གིས་མཛད་རིམ་མང་བ་དེ་ཨེ་མོ་རི་སློབ་གྲྭའི་ནང་བདུན་ཕྲག་དེ་ཨ་ནི་ཐ་མ་དེ་ལ་ཨ་ནི་རྣམ་པ་ད་ལྟ་དེ། ཕྱི་ལོགས་ནས་ཕེབས་མཁན་ཚོགས་འདུ་ཕེབས་མཁན་དང་ད་ག་ནང་བཞིན་གྱི་གདན་འདྲེན་ཞུ་བྱས་པའི་སྐུ་མགྲོན་དག་འདི་འདྲས་མང་པོ་ཅིག་ལ་ཐ་མ་དེ་དེ་ཆོས་ཚོགས་སུ་གདན་འདྲེན་ཞུས་ཏེ་ཡང་བོད་པའི་གི་རྣམ་པ་ཅིག་བསྟན་བྱས་ཨ་ནི་སྐུ་ཞོགས་ཚོ་གིས་འདོན་པ་འདོན་གནང་བྱས་ཨ་ནི་བོད་པའི་གི་བོད་ཟས་ཅིག་ངོ་སྤྲོད་ཞུ་ཡག་དང་འདི་འདྲས་བྱས་འོ་འདི་འདྲས་དང་སྟབས་བསྟུན་བྱས་ནས་དུས་རྒྱུན་ཆ་ཆེན་དང་ཐ་མ་དེ་གཟའ་པ་སངས་བདུན་ཕྲག་གི་ཐང་གཟའ་པ་སངས་དགོང་དག་ཙི་སུ་གདན་འདྲེན་ཞུས་བྱས་དེ་ཡག་ཅིག་གསོལ་སྟོན་ཕུལ་གནང་དགོས། བློ་གསལ་གླིང་ཆོས་ཚོགས་འདི་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོར་དབུ་འཛུགས་གནང་པ་ཞིག་ཡིན་པ་དང།

དེ། ཁྱོད་རང་ཚོ་གི་ཞང་ཞང་གི་འདི་ཆ་ཚང་གཅིག་བསྡད་རྒྱུ་བྱུང་ན་ཡག་པོ་འདུག་ཅེས་ང་ཚོས་ཞུས་པ་ཡིན། ཞུས་བྱས་ནས་སྐུ་ཞོགས་བགྲེས་པ་གཉིས་བསྡད་ཆོག་པ་བྱས་ད་ག་ནང་བཞིན། ཕ་གིའི་ཞང་ཞང་ངེད་ཀྱི་ཆ་ཚང་གཅིག་བསྡད་ནམ་ཕེད་བྱས་བསྡད་འགྲིག་པ་རེད། ད་རེས་ཚེས་བཅུ་གཅིག་ཉིན། ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང། སྙིང་རྗེ་གཞི་རྩར་བཟུང་བའི་བསྟི་གནས་ཁང། ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་སྐབས་ཀྱི་བྱེད་སྒོ་དང། དཀྱིལ་འཁོར་བཤམས་རྒྱུའི་ཁྲོད་ནས་བོད་ཀྱི་བདུན་ཕྲག་གཉེར་གནང་པ་འདི་མཇུག་སྒྲིལ་གནང་གི་ཡོད་འདུག།

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། ཐེངས་འདིའི་གནད་དོན་གླེང་མོལ་གྱི་ལེ་ཚན་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ལོ་གཉིས་ཀྱི་སློབ་གཉེར་གནང་ཟིན་པར་རྒྱ་གར་ལྷོ་ཕྱོགས་འབྲས་སྤུངས་སྒོ་མང་གྲྭ་ཚང་གི་ཚན་རིག་ལྟེ་གནས་ཁང་གི་འགན་འཛིན་གཞོན་པ་བསྟན་འཛིན་རབ་དགའ་ལགས་སུ་ཁོང་གི་མྱོང་བ་དང་འབྲེལ་ནས། སློབ་གཉེར་གྱི་ཕན་ནུས་སོགས་ཀྱི་སྐོར་ལ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་འདི་གཤམ་ལ་གསན་གནང་གི་རེད། རྒྱལ་སྤྱིའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན།

ཕ་ཕྱོགས་ལ་སླེབས་དུས་ད་ཨེ་མོ་རི་ཕར་སླེབས་ནས་གང་ལྟར་རང་ཚོ་ད་གདན་ས་ཁག་ནས་སློབ་གཉེར་བྱེད་སྟངས་དང་ཕ་ཕྱོགས་སློབ་གཉེར་བྱེད་སྟངས་ཀྱི་ནང་ལོགས་ལ་ཁྱད་པར་འགྲོ་བ་དགའ་རབ་ཆེན་པོ་འགྲོ་བཞིན་ཡོད། བྱས་ཙང་ཕ་ཕྱོགས་ལ་སླེབས་ཡོང་དུས་ཕ་ཕྱོགས་ཀྱི་སློབ་གཉེར་བྱེད་སྟངས་ལ་ལྟ་ཡོང་དུས་ང་ཚོ་ང་རང་ལ་སྒེར་གྱི་ཚོར་བ་ནང་ལ་ག་རེ་འདུག་བྱས་ན་ཁོ་ཚོས་ཀྱི་ངོས་ནས་སློབ་སྦྱོང་བྱེད་སྟངས་དེ་ཨ་མ་དེ་འདྲའི་གི་ཤུགས་ཆེན་པོ་དང་སློབ་སྦྱོང་སྦྱང་སྟངས

ཤུགས་ཁྱེར་ཁྱད་པར་ཆེ་ཤོས་གཅིག་དེ་ཚན་རིག་ཕ་ཕྱོགས་ལ་ཚན་རིག་སློབ་སྦྱོང་སྦྱང་བ་འདི་གིས་སོ་སོའི་གི་ནང་ཆོས་ལ་གོ་བ་ལེན་སྟངས་ལ་དཔེ་ཁྱད་པར་འགྱུར་བ་འགྲོ་ཤུགས་ཆེན་པོ་ཞེ་གཅིག་འགྲོ་རྒྱུ་འདྲ་པོ་ཞིག་བྱུང་སོང་དཔེར་ཆ་བཞག་ན། ཨ་ནི་ང་ཚོ་ད་ལྟ་དབུ་མའི་ནང་ལོགས་ལ་ཨ་ནི་བརླན་གཤེར་ཕོར་པ་གང་གི་བརླན་གཤེར་ཕོར་གང་གི་ལ་ནི་དཔེ་བཞག་ཡག་ཡོད་རེད་ལྷ་དང་མི་དང་ཡི་དྭགས་གསུམ་གྱི་རྩ་རྩ་ཨ་ནི་དངོས་པོ་གཅིག་ལ་བལྟས་ཡོང་དུས་ཁོ་རང་ཚོ་སོ་སོ་སོ་སོའི་མཐོང་སྣང་མི་འདྲ་བ་མཐོང་གི་ཡོད་རེད་ཟེར་ནས་འགྲེལ་བཤད་རྒྱབ་སྟངས་ཤིག་ཡོད་རེད། འདིའི་འགྲེལ་བཤད་རྒྱབ་སྟངས་འདི་ལ་དེང་དུས་གོ་བ་ལེན་སྟངས་གཅིག་པ་ཅིག་ཀྱང་བྱས་ན་ཚན་རིག་གི་ཐོག་ནས་ཤེས་ཡོང་དུས། ཡང་ང་ཚོའི་གི་སོ་སོའི་ཨ་ནི་སེམས་ཅན་མི་འདྲ་བ་མི་མི་འདྲ་བ་འདྲ་འདུག་དེ་འདྲའི་གི་ཅ་ལག་གཅིག་ལ་དངོས་པོ་དཔེར་ན་མེ་ཏོག་ཅིག་ལ་བལྟ་ཡོང་དུས་སོ་སོ་སོ་སོའི་གི་མིག་གིས་ཨ་ནི་འོད། སྣེ་ལེན་བྱེད་མཁན་གྱི་ཕྲ་ཕུང། ཨ་ནི། གི་བཀོད་པ་མི་འདྲ་མི་འདྲ་བའི་དབང་གིས་མཐོང་སྣང་མི་འདྲ་མི་འདྲ་མི་འདྲ་མཐོང་ཡ་རེད་བ་ང་ཚོས་མིག་གིས་མེ་ཏོག་སེར་པོ་ཞིག་ལ་ལྟ་ཡོང་དུས་སེར་པོ་མཐོང་ཡ་དང། ཡང་སྦྲང་མ་ཅིག་གིས་མེ་ཏོག་སེར་པོ་དེ་ལ་ལྟ་ཡོང་དུས་ཁོ་རང་གིས་དེའི་མདོག་དེ་སྨུག་ཕྱིའི་འོད་འདྲ་བོ་ཞིག་ཧ་ལམ་སྔོན་པོ་དེ་འདྲ་བོ་དེ་འདྲའི་འདྲ་བོ་ཅིག་མཐོང་ཡ་འདྲ་བོ་ཞིག་ཡོང་ནས། དེ་གིས་ཨ་ནི་ཡུལ་གྱི་ངོས་ནས་ཨ་ནི་དེ་འདྲའི་གིས་སེར་པོ་དང་སྔོན་པོ་གང་མེད་པ་ཅིག་ཡུལ་ཅན་གྱི་ངོས་ནས་ཨ་ནི། མཐོང་སྣང་མི་འདྲ་མི་འདྲ་ཡོད། འོན་ཏེ་འདི་ཡི་དཔེ་འདི་ལྟར་ང་ཚོས་ཡི་དྭགས་དང་ལྷ་དང་དེ་འདྲས་ཀྱིས་དེ་འདྲས་དེ་འདྲས་མཐོང་གི་ཡོད་རེད་ཟེར་ལབ་པ་ལས། མི་དང། སྦྲང་མ་དེ་འདྲས་ཀྱིས་དེ་འདྲས་མཐོང་གི་ཡོད་རེད་ཟེར་ལབ་པ་ཡིན་ན་གོ་བ་ལེན་ཏེ་མི་དང་སྦྲང་མ་ཀྱིས་དེ་འདྲས་མཐོང་གི་ཡོད་པ་གོ་བ་ལེན་དེ་ལ་ཕན་ཐོགས་པེ་ཆེ་བ་འདྲ་བོ་ཞིག་ང་རང་ལ་ཡིན་ན་དཔེ་བཞག་ཧེ་ཞེས་རོ་གང་ཡིན་ཟེར་ན་ལྷ་དང་ཡི་དྭགས་ཟེར་ང་ཚོའི་མིག་གིས་ད་ཡིད་ཆེས་ཀྱི་སྒང་ནས་འདྲ་བོ་ཞིག་མ་གཏོགས་ང་ཚོའི་མིག་གིས་ད་མཐོང་ཡོད་མ་རེད་པ་བྱས་ཙང་དེ་འདྲས་འདྲ་བོ་ཞིག་སྒོ་ནས་དཔེ་དང་དེ་འདྲས་ཀྱི་སྒོ་ནས་ཨ་ནི་ནང་ཆོས་ཀྱི་གོ་བ་ལེན་ལ་དམིགས་བསལ་གྱིས་ཡང་ཁོ་ཤུགས་རྐྱེན་ཆེན་པོ་འདྲ་བོ་ཞིག་མཐོང་སོང།

ཡིད་ཆེས་གཙོ་བོ་དང་ལུང་གཙོ་བོ་བྱས་ནས་འགྲོ་བ་འདྲ་བོ་ཅིག། ང་ཚོ་ཡིན་ན་ནང་པ་རེ་ལ་གཙོ་བོ་ཨ་ནི་དཔྱད་པ་དང་རིགས་པ་དེ་གི་སྒང་ནས་མར་གཙོ་བོ་བྱས་ནས་འགྲོ་དགོས་པ་དེ་འདྲ་འདྲ་བོ་བཤད་ཀྱི་ཡོད་རེད་ཡིན་ན་ཡང་བར་སྐབས་ཤིག་ཨ་ནི་ཁོ་རིགས་པ་གཙོ་བོ་མ་བྱས་པ་ཞིག་ནི་འདི་ལས་ལུང་འདི་གཙོ་བོ་འདྲ་བོ་བྱས་ནས་འགྲོ་རྒྱུ་དེ་འདྲ་འདྲ་བོ་ཅིག་ང་རང་ལ་དེ་འདྲའི་འདྲ་བོ་མཐོང་སྣང་འདྲ་བོ་བྱུང་ཟེར་རོ། ད་ཡིན་ན་ཡང་ཁོ་ད་ལྟ་ཚན་རིག་གི་དཔྱད་པ་དང་དེ་འདྲའི་གི་རིགས་པ་དང་རིགས་ལམ་དང་དེ་འདྲ་མང་པོ་ཞིག་སྒོ་ནས་མར་འགྲོ་ཡོང་དུས་ཁོ་ཨ་ནི་རིགས་པའི་གི་སྒང་ནས་རིགས་པ་ཡིན་པ་མ་ཟད་དེའི་སྒང་ལ་ཁོ་རྒྱུ་མཚན་ཙམ་མ་ཡིན་པར་མངོན་སུམ་ལ་མར་གཏུགས་ཡོང་དུས།

རེད་རེད་ད་འདི་བསམ་བློ་འཁྱེར་སྟངས་འདྲ་བོ་ཅིག་ཁྱད་པར་ཡིན་གྱི་རེད་བསམ་གྱི་འདུག་གང་ཡིན་ཟེར་ན། གལ་སྲིད་སོ་སོའི་གྱི་ཕར་མི་གཞན་པ་མཉམ་དུ་ད་མི་གཞན་པ་ལབ་དུས་ང་ཚོའི་གྱི་ང་རང་ཚོའི་གྱི་སྤྱི་ཚོགས་ནང་ལོགས་ཀྱི་ད་དེ་ནང་པ་འདྲ་བོ་ད་དེ་འདྲའི་གྱི་སྤྱི་ཚོགས་ནང་སྐད་ཆ་བཤད་པ་མ་ཡིན་པ་བྱས་ད་ཕར་ནུབ་ཕྱོགས་པ་ཨ་ཨ་རི་འདྲ་བོ་ལ་ཁོ་ཚོའི་སྐད་ཆ་བཤད་ཁ་འགྲོ་དུས་ཁོ་ཚོ་ཕར་ཕྱོགས་ནང་པ་མ་ཡིན་པ་བྱས་ཨ་ནི་དེའི་སྒང་ལ་གཙོ་བོ་ང་ཚོ་ད་ཚན་རིག་དང་དེ་འདྲའི་གི་སྒང་ནས་མར་བསྡུར་ནས་ཁོ་རིགས་པ་དང་མངོན་སུམ་ལ་གཏུགས་ནས་མར་སྐད་ཆ་བཤད་དགོས་ཀྱི་ཡོད་དུས་དང་པོ་བསམ་བློའི་འཁྱེར་སྟངས་ནི་སོ་སོས་ཀྱིས་འཛིན། ཁས་ལེན་དེ་སོ་སོས་ཀྱིས་ཡིད་ཆེས་ཁས་ལེན་ལབ་ནའི་རེད་སོ་སོས་ཀྱིས་འཛིན་པ་འཛིན་བྱ་རྒྱུ་གྱི་དེ་ད་ག་རང་བདེན་པ་རང་ཡིན་པའི་སྒང་ནས་ཨ་ནི་སོ་སོས་ཀྱིས་ལངས་ཕྱོགས་དེ་མི་གཞན་པའི་སྒང་ལ་གང་ཐུབ་ཐུབ་ཀྱིས་སྒྲུབ་ཡས་ཀྱི་ཐབས་ཤེས་བྱས་པ་ཞིག་ཡིན་ན་དེ་གང་ནི་དེས་དཀའ་ངལ་འཕྲད་སྲིད་ཀྱི་རེད་གང་ཡིན་ཟེར་ན་ང་ཚོས་ཀྱིས་དེ་ནས་མར་སློབ་གཉེར་བྱས་དང་དེ་ཚོ་མང་པོ་ཅིག་ཁོ་དཔེ་ཆའི་སྒང་ནས་མར་རེད་རེད་ལབ་དེའི་སྒང་ལ་ང་ཚོས་ཀྱིས་ཡིད་ཆེས་སྒང་ནས་སྒྲུབ་ཀྱི་ཡོད་དུས་དེ་ཕར་ཕྱོགས་ལ་མར་སྒྲུབ་དགོས་ན་ཕར་ཕྱོགས་ལ་དཀའ་ངལ་འཕྲད་ཀྱི་རེད་བ་ཕར་ཕྱོགས་ཀྱིས་དེ་ངོས་ལེན་བྱེད་ཀྱི་མ་རེད་བ། ལགས་རེད།

འོང་བ་དེ་དག་ཐེ་ཚོམ་གྱི་བློ་གི་ངང་ནས་སོ་སོའི་གི་ལངས་ཕྱོགས་ཤིག་ཡོད་པ་གང་ཞིག་ལ། ཡིན་ན་ཡང་ད་ལྟའི་ཕར་མི་གཞན་པ་མཉམ་པོ་བགྲོ་གླེང་བྱེད་དུས་ཐེ་ཚོམ་གྱི་བློའི་སྒང་ནས་མར་བགྲོ་གླེང་བྱེད་ཐུབ་ན། སོ་སོའི་གི་ཕར་བཤད་ཡོང་དུས་གཞན་པ་ལ་བཤད་ཡ་ལ་སྟབས་བདེ་བ་དང་ཕར་ཕྱོགས་ཀྱིས་སྐད་ཆ་ཚུར་ལ་བཤད་ཡོང་དུས་སོ་སོ་ལ་ཡང་ཨ་ནི་ཨ་མཆོག་ནང་ལ་འགྲོ་དུས་ཨ་ལས་ཁོ་གི་ལབ་རྒྱུ་དེ་བདེན་ཆ་ཞིག་ལ་དངོས་གནས། སེམས་གཏང་ས་འདུག་བསམ་བསམ་འདྲ་བོ་གཅིག་ཡོང་དུས་མི་གཞན་པ་མཉམ་པོ་བགྲོ་གླེང་བྱེད་ཡག་དཔེ་ལས་སླ་བར་འགྲོ་བ་དང་སོ་སོ་ལ་ཡིན་ནའི་སློབ་ཀྱིན་ལས་མ་ང་འགྲོ་བ་ཞིག་ཡོང་གི་འདུག་བྱས་ཙང་ང་ཡང་ཕར་འགྲོ་དུས་དང་པོ། ཕྱོགས་གཅིག་ནས་ང་རང་ལ་བསོད་ནམས་འདྲ་བོ་བྱས་ནས་འདྲ་བོ་བྱས་ནས་ཕར་ཕྱོགས་ལ་ང་ང་རང་དེ་ཡིས་ང་ཚོ་རྒན་བརྩོན་འགྲུས་བསམ་འཕེལ་ལགས་མཉམ་དུ་ཐོག་མར་ཕར་ཕྱོགས་ལ་ད་དངོས་ནས་ཡང་ང་ཚོ་སྐད་ཆ་བྱུང་གི་ཡོད་རེད་དེ་ཨེ་མོ་རི་ལ་སླེབས་ནས་རྒན་ལགས་ཀྱིས་གསུང་ཡག་ལ་དང་པོ་ཉན་སྟངས་ཤེས་པ་བྱེད་ཟེར་ནས་གཅིག་གསུངས་གནང་ཟེར་བ་དེ་ང་རང་ལ་དཔེ།

ད་ང་རང་ལ་ཡིན་ན་ད་ང་རང་སྒེར་ལ་ཡིན་ན་དེ་ད་དེ་ག་རེ་གོ་སོང་ཟེར་བ་ཡིན་ན་ཕྱོགས་གཅིག་ནས་ཆོས་ར་ནང་ལོགས་ལ་ད་རྩོད་པ་ང་ཚོ་ཡིན་ན་རྩོད་པ་རྩོད་ཡས་དེ་ཡང་ཁོ་ལོ་དཔེ་ཆ་ལོ་གཅིག་གཉིས་མ་ཡིན་པ་ལོ་དཔེ་བཅོ་ལྔ་ཉི་ཤུ་ཟེར་གང་ཉིན་མ་ཆ་ཆིག་རྩོད་པ་རྩོད་ཀྱི་ཡོད་རེད་དེ་ཡང་ཉིན་མ་གཅིག་ལ་ཆུ་ཚོད་གཅིག་གཉིས་མ་ཡིན་པ་ཆུ་ཚོད་དྲུག་བདུན་གཅིག་རྩོད་པ་རྩོད་ཀྱི་ཡོད་དུས་དེའི་ཀྱི་གོམས་འདྲིས་དེ་ཕྱོགས་གཅིག་ནས་ཁོ་དེ་དཔྱད་པ་བྱེད་སྟངས་ལ་དཔེ་ཧ་ཅང་གི་ཁོ་ཕན་ཐོགས་ཆེན་པོ་ཡོད་རེད་དེ་ཡང་ཕྱོགས་གཅིག་ནས་ཁོ་དེ་རྩོད་པ་རྩོད་ཡས་ཀྱི་གོམས་འདྲིས་ཤུགས་ཆེན་པོ་ཡོད་དུས། ཕར་ཕྱོགས་སོ་སོའི་ཀྱི་ལངས་ཕྱོགས་དང་སོ་སོའི་ཀྱི་འཛིན་མཚམས་ནས་སོ་སོའི་ཀྱི་ཨ་ནི་རྒྱུ་མཚན་དེ་ཕར་ཕྱོགས་ལ་བཤད་ཡས་ཀྱི་ཐབས་ཤེས་བྱས་མ་གཏོགས་ཕར་ཕྱོགས་ཀྱི་ཨ་ནི་འཛིན་མཚམས་དང་ཕར་ཕྱོགས་ཀྱི་ལངས་ཕྱོགས་གང་ཡིན་པ་སོ་སོའི་ཀྱི་ཁོ་ཉན་ཀྱི་ཐབས་ཤེས་བྱས་ཏེ་ག་ལ་བར་དེ་དེ་ལ་དེ་ཤུགས་ཆུང་འགྲོ་གི་སོ་སོའི་ཀྱི་དེ་གཞན་པའི་ཀྱི་སོ་སོའི་ཉན་དེ་ཨ་ནི་དེ་ལ་དེ་གནོད་སྐྱོན་འདྲ་གཅིག་འགྲོ་གི་མེད་འགྲོ་བསམ་བསམ་འདྲ་གཅིག་ང་ལ་བྱུང་སོང་ར་ད་དེ་ང་རང་གི་ཉམས་མྱོང་ཐོག་ནས་བཤད་པ་ཡིན་ན་ཡང་སྔ་མ་ང་ཕར་ཨེ་མོ་རི་ལ་མ་འགྲོ་སྔོན་ལ་འདི་པར་ལ་ཆོས་ར་རྩོད་པ་རྩོད་དུས་ཙམ་པ་ལ་གང་ཐུབ་ཐུབ་ཀྱིས་སོ་སོའི་ཀྱི་དེ་གང་ཕར་བཤད་དེ་མ་གཏོགས་ཕར་ཕྱོགས་ཀྱི་ཉན་དེ་ང་ཚོའི་གོམས་གཤིས་དེ་ཞེ་དྲག་ཡོད་མ་རེད། ཨ་ནི་ཕར་ཕྱོགས་ལ་བཤད་དུས་ཙམ་པ་ལ་ཕར་ཕྱོགས་ཀྱི་དེ་སོ་སོས་ཉན་ཐུབ་ན་ཨ་ནི་ཕར་ཕྱོགས་ཀྱི་བསམ་བློ་བཏང་སྟངས་དེ་ཨ་ལེ་དེ་འདྲ་ཞིག་རེད་ཤག་ཟེར་བསམ་བློ་འཁོར་ཡོང་དུས་ཕན་ཐོགས་ཡོད་སློབ་སྦྱོང་སོ་སོའི་གིས་བསམ་བློ་བཏང་ཕྱོགས་ལ་ཕན་ཐོགས་ཡོང་ཡ་ཞིག་ཡོད་རེད་བ། དེ་ཚོ་འོན་ཏེ་ཀྱི་ངོས་ནས་ཕར་ཕར་ཕྱོགས་དང་ཚུར་ཕྱོགས་གཉིས་ཀའི་ངོས་ནས་བགྲོ་གླེང་འདི་ལ་འདི་ཕན་ཐོགས་ཡོང་གི་འདུག་དེ་སོ་སོའི་གི་ཕར་བཤད་གཅིག་པུ་ཡིན་ན་ཁོ་ཡིན་གཅིག་མིན་གཅིག་གི་འདི་དགོས་ཀྱི་ཡོད་མ་རེད་པ་ཡིན་ཟེར་ཉན་དགོས་ཡོད་རོ། ཡིན་ན་བགྲོ་གླེང་གི་དགོས་དགོས་ཡོད་ན་ཕར་ཕྱོགས་ཚུར་ཕྱོགས་གཉིས་ཀ་ནས་ཉན་དགོས་གི་ཡོད་རོ། དེ་འོན་ཏེ་ལ་ང་རང་ལ་དེ་ཚོར་བ་གཅིག་སླེབས་སོང་ན། ད་དེ་ད་ལྟ་དཔེར་ན་ད་ལྟ་བསྡད་ལ་ཡ།

ལྟ་གྲུབ་སྨྲ་བ་ལབ་ཀྱི་ཡོད་རེད Philosopher ལྟ་གྲུབ་སྨྲ་བ་དེ་ཚོ་སོ་སོའི་གི་ལྟ་བ་ལ་ཆགས་པ་ཡོད་རེད་ཨ་ནི་ལྟ་བ་ལ་ཆགས་ཀྱི་རེད་ཟེར་གྱི་ཡོད་རེད་རོ། དཔེར་ན་ཁྱིམ་པ་ཡིན་ན་ཁོ་ཨ་ནི་ཕྱི་ཡི་གཟུགས་ཅན་ཨང་དང་དེ་སོ་སོའི་ནོར་ལོངས་སྤྱོད་ལ་ཆགས་པ་ཡོང་གི་ཡོད་རེད། ལྟ་གྲུབ་སྨྲ་བ་དེ་ཚོ་སོ་སོའི་ལྟ་བ་ལ་ཆགས་པ་ཡོང་གི་ཡོད་རེད་ཟེར་ནི་དཔེ་ཆ་ཁོ་རང་ནང་དུ་རང་ཡོད་རེད། ལྟ་བ་ལ་ཆགས་ལབ་དུས་ཙམ་པ་ལ་སོ་སོའི་གི་ཁས་ལེན་འཛིན་ཟེར་རྒྱུ་དེ་བདེན་པ་རང་ཡིན་ཟེར་ལབ་དུས་ཨ་ནི་གཞན་པ་གི་ཁས་ལེན་དེ་ལ་སོ་སོའི་གི་ཁས་ལེན་དེ་མི་མཐུན་པ་འདྲ་ཡོང་གི་ཡོད་དུས། ཕར་ཕྱོགས་དེ་ནོར་བ་རེད་ངའི་ཀྱི་དེ་བདེན་པ་ཡིན་ཟེར་ནས་ཨ་དེ་ལ་ཆགས་དེ་ལ་ཆགས་པ་དེ་ལས་སྤར་བས་ནི་ང་རྒྱལ་དེ་ཡར་སླེབས་ཡོང་གི་ཡོད་རེད་བ། ད་དེ་ཚོ་གལ་སྲིད་ཕར་ཕྱོགས་ཀྱི་བཤད་རྒྱུ་དེ་སོ་སོའི་ཁ་བཙུམས་ནས་ཉན་པ་ཡིན་ན་ཉན་ཐུབ་པ་ཡིན་ན། ཕྱོགས་གཅིག་ནས་སོ་སོ་ཀྱི་ངོས་ལ་འཛིན་བཞག་རྒྱུ་དེ་ལ་ཨ་ནི་སྐྱོན་དེ་འདྲ་ཡང་སླེབས་སྲིད་ཀྱི་རེད་བ། དེ་ཡིན་དུས་ཨ་ལེ་ལ་འདི་ང་རྒྱལ་ཆག་ཡ་ལ་ཡང་ཁོ་ཁེ་ཕན་ཞིག་འདུག་ལའང་གལ་སྲིད་ཡག་པོ་ཅིག་བགྲོ་གླེང་དངོས་སུ་བགྲོ་གླེང་དངོས་གནས་ཅིག་བགྲོ་གླེང་རྣལ་མ་ཅིག་བྱེད་ཐུབ་ན་ཕར་ཕྱོགས་ཀྱི་བཤད་རྒྱུ་དེ་སོ་སོ་ཀྱིས་ཉན་ཐུབ་པ་དང་སོ་སོས་ཀྱིས་ཕར་བཤད་ཡ་དེ་ཡང་གོ

ཁོ་ཚོས་ག་ད་སྔ་མ་ཁྱེད་རང་ཉན་གྱི་མེད་དེང་སང་ཉན་གྱི་འདུག་ཟེར་འགྲོ་བ་དེ་འདི་ད་ཁྱེད་ཀྱིས་སྐད་ཆུང་མ་གསུང་རོགས། ལགས་རེད། ཡིན་ནའང་ང་རང་གི་ངོས་ནས་སྒེར་གྱི་ཉམས་མྱོང་གི་ཐོག་ནས་བཤད་དུས། སྔ་མ་དང་ད་ལྟ་བར་ལ་འགྱུར་བ་གང་རུང་ཅིག་འགྲོ་བ་ཅིག་ང་རང་གི་སྒེར་གྱི་ཉམས་མྱོང་ཐོག་ནས་བཤད་ཐུབ་ཀྱི་འདུག་གང་ཡིན་ཟེར་ན། སྔ་མ་ཡིན་ན་ཕར་བཤད་དེ་ཐབས་བྱུས་བྱས་མང་ང་དེང་སང་ཡིན་ན་ཕར་ཕྱོགས་ཀྱི་བཤད་རྒྱུ་དེ་གང་ལྟར་སོ་སོ་གི་ལངས་ཕྱོགས་དང་མཐུན་པ་ཡིན་ནའི་འདྲ་མི་མཐུན་པ་ཡིན་ནའི་འདྲ་གང་ལྟར་ཕར་ཕྱོགས་ཀྱི་བཤད་རྒྱུ་ཡིན་ཉན་པ་ཡིན་ན།

ཕར་ཕྱོགས་ལ་ད་ལོ་གཉིས་ཀྱི་ནང་ལོགས་ལ་སློབ་སྦྱོང་ཞིག་སྦྱངས་ཡོང་དུས་སློབ་ཚན་སྐོར་ད་རྣམ་གཞག་གསར་བ་མང་པོ་ཞིག་སོ་སོས་ཀྱིས་མཐོང་ཡོང་གི་རེད་བ་འདི་སྒང་ལ་ཁ་ཤས་ལ་ཡང་སོ་སོས་ཀྱིས་དོ་སྣང་ཨ་ནི་གསར་བ་སླེབས་ནས་ཡོང་གི་རེད་བ། དེ་ལྟར་དོ་སྣང་དཔེ་ཆ་བཞག་ན་ང་ཚོ་ཕར་ཕྱོགས་ལ་ཨ་ནི་ལོ་གཉིས་ནང་ལོགས་ལ་སྐྱེ་དངོས་སྦྱངས་ཡོད་རེད་དངོས་ཁམས་སྦྱངས་ཡོད་རེད་དབང་རྩ་སྦྱངས་ཡོད་རེད་ད་ང་ཚོ་ང་ག་རེ་ཟེར་ན་ལོ་གཉིས་པ་ཀྱི་ཨ་ནི་སློབ་ཐུན་གཉིས་པ་བྱས་རེད semester གཉིས་པ་དེ་ལ་གཞི་ནས་དབང་རྩ་གྱི་སྒང་ལ་དེའི་སློབ་སྦྱོང་སྦྱང་ཡས་ཀྱི་གོ་སྐབས་ཅིག་རག་སོང་བ། ད་དེ་བྱུང་དུས་ཨ་ནི་ང་རང་གི་བསམ་བློ་ན་ཨ་ལས་ད་ང་འདིའི་སྒང་ལ་བརྩིའི་སི་སྦྱང་ཡས་ཀྱི་གོ་སྐབས་མང་བ་ཞིག་རག་ཐུབ་ན་བསམ་བསམ་འདྲ། དེ་འདྲའི་ནང་བཞིན་གྱི་ཡང་སློབ་ཚན་གཞན་པ་ལ་ཨ་འདི་ལ་ང་འདིས་སྦྱང་ཡས་ཀྱི་ཅིག་ཨ་ནི་དུས་ཚོད་འདྲ་བོ་ཅིག་ཐོབ་ཡས་ཅིག་རག་ཐུབ་ན་འདྲ། བསམ་བསམ་དེ་འདྲ་འདྲ་བོ་ཅིག་བྱུང་སོང། ཟེར་མ་གཏོགས་འདོད་པ་མ་གང་བ་འདྲ་བོ་འདྲ་དེ་འདྲ་ཁྱོན་ནས་བྱུང་མ་སོང་ནའང། ལགས་སོ་ལགས་སོ་མ་འོངས་པར་མུ་མཐུད་ནས་ཚན་རིག་དང་འབྲེལ་བའི་གི་སློབ་གཉེར་བྱེད་ཕྱོགས་རེད་དེ་འདྲའི་ཐོག་ལ་ཡང་མུ་མཐུད་ནས་སློབ་གཉེར་གནང་ཡག་གི་འཆར་གཞི་དེ་འདྲ་ཡོད་གནང་པས་མ་འོངས་པར་འཆར་གཞི་ག་རེ་ཡོད་སྐུ་ཞབས་ད་ད་ལྟ་འདི་ད་ལྟ་འདི་ཨེ་མོ་རི་ནང་ལོགས་ལ་ཡང་སྦྱོང་བརྡར་གནང་པ་འདི་གི་བརྒྱུད་ནས་ད་མ་འོངས་པར་ད་ལྟ་སྦྱངས་གནང་པ་དེ་གས་དེ་ཕར་ཕྱག་ལེན་ལ་བསྐྱེལ་གནང་ཡག་ལ་ཡང་དམིགས་བསལ་གི་ནུས་པ་འདྲ་བོ་ཞིག་སྤེལ་དགོས་དགོས་ཡོད་ན་ག་རེ་གནང་ས་རེད། ད་ང་རང་ལ་ན་ད་དེ་འདྲ་གང་ཡིན་ཟེར་ན་ད་ཕར་ཕྱོགས་ལ་ཨེ་མོ་རི་ལ་ཨེ་མོ་རི་མཐོ་སློབ་མཐོ་སློབ་གཙུག་ལག་ཁང་ལ་སློབ་གཉེར་བྱེད་ཡས་ཀྱི་གོ་སྐབས་དེ་ད་ང་ཚོ་གདན་ས་ཡིན་ན་སྒོ་མང་གྲྭ་ཚང་ཡིན་ན་སྤྱི་བཏང་ནི་མི་གྲྭ་བ་གཅིག་གཅིག་སྟོང་བདུན་བརྒྱ་བརྒྱད་བརྒྱ་དེ་འདྲ་ཡོད་རེད་དེ། ཡིན་ན་ཡང་ད་ཕར་ཕྱོགས་ལ་འགྲོ་ཡས་གོ་སྐབས་རག་མཁན་ང་ཚོ་མི་ལྔ་ཙམ་མ་གཏོགས་བྱུང་ཡོད་མ་རེད་བ་བྱས་ཙང་གོ་སྐབས་རག་མཁན་ཆུང་ཆུང་ཡོད་དུས་ཕར་ཕྱོགས་ཀྱི་ནི་སློབ་སློབ་ཚན་བཤད་བྱ་བ་དེ་དགོན་སྡེ་ཁག་ལ་ཨ་ནེ་སོ་སོའི་གི་ཉམས་མྱོང་དང་འབྲེལ་ནས་ཚན་རིག་དང་ནང་ཆོས་ཟུང་འབྲེལ་ཡིན་ནའི་འདྲ་ཡང་ན་ཚན་རིག་གི་སློབ་ཚན་ཁོ་རང་རང་མ་ཁྲིད་གང་ཐུབ་ཐུབ་ཀྱིས་ཨ་ནེ་ཁྲིད་ཡས་དང་སོ་སོས་གང་ཤེས་པ་དེ་མི་ཨ་ནེ་འདི་བ་གི་སློབ་གཉེར་བ་རྣམ་པ་ཚོ་ལ་ཨ་ནེ་ཅིག་ཁྲིད་ཐུབ་ན་བསམ་པའི་གི་གཙོ་བོ་དམིགས་ཡུལ་དེ་ད་ལྟ་ཆ་ནས་དམིགས་ཡུལ་གཙོ་བོ་དེ་སློབ་ཁྲིད་བྱས་འདི་རང་སྒང་ལ་དམིགས་ཡུལ་ཅིག་ཡོད་ད་ལྟ་ཡིན་ནའི་ཁོ་སློབ་ཁྲིད་བྱས་བྱས་བྱེད་བཞིན་པ་ཡིན། ལྟ་ཡིན་ནའི་ཁོ། གང་ལྟར་ལོ་ཞིག་མ་མཐའ་ཉུང་མཐའ་ལ་སློབ་ཕྲུག་བཞི་ལྔ་དྲུག་གཅིག་རིང་ལ་ད་སློབ་ཁྲིད་བྱས་ནས་འགྲོ་ཐུབ་པའི་འདྲ་བོ་ཅིག་འདི་མཉམ་དུ་ཨ་ནེ་བྱུང་ན། ཁ་ནས་ཟུར་ལ་ཡང་སློབ་ཚན་སོ་སོའི་གི་ཕར་ཕྱོགས་ལ་ཨ་ནེའི་སློབ་ཚན་སྦྱང་བ་ནང་ལོགས་ནས་སོ་སོ་དོ་སྣང་གསར་བ་སླེབས་པ་དེ་འདྲའི་སྒང་ལ་ཡང་སློབ་ཨ་ནེ་འདི་བ་ནས་དེབ་ཀློག་དེ་འདྲའི་ཀློག་ནས་ཡང་འདི་སྒང་ལ་ཡང་སོ་སོའི་གི་ནང་ཆོས་ལ་སུ་ཨ་ནེ་སྦྱར་ཐུབ་པའི་གར་ཡོང་ས་རེད་ནང་ཆོས་ལ་སུ་སྦྱར་ཐུབ་པ་ཡིན་ན། ཨ་ནེ་གཞུག་མ་ཚུར་དགོན་པ་ལ་ཡང་སོ་སོའི་དཔེ་ཆ་ཁྲིད་བ་ཡིན་པ་ཡིན་ན་ཡང་དཔེ་ཆ་ཁྲིད་འཆོལ་བ་དེ་ཚོ་ཨ་ནི། སྔ་མའི་དཀྱིལ་འཁོར་ཨ་ནི་ལུང་དེ་འདྲའི་དྲངས་པ་འདི་ཙམ་མ་ཡིན་པ་དང་ལུང་དེ་ཚོ་དྲང་ད་དྲང་གི་རེད་དེ། ལུང་དྲངས་པ་འདི་ཙམ་མ་ཡིན་པ་འདིའི་སྒང་ལ་རིག་པ་མཐོ་བའི་འདྲ་བོ་ཅིག་ཡོང་རྒྱུ་ཚན་རིག་གི་ཐོག་ནས་ཡིན་ན་ཡང་དེ་འདྲས་ནི་ཤེས་རྒྱུ་རེད་ཟེར་བ་ཡིན་ན། ཨ་ནི་ཕར་ཕྱོགས་ལ་ཨ་ནི། ནང་ཆོས་སློབ་གཉེར་བ་ཡིན་པ་ཡིན་ནའི་སློབ་སྦྱོང་སྦྱང་མཁན་དེ་ཚོ་ལ་གོ་བ་ལེན་ལ་ཕན་ཐོགས་ཆེ་བ་ཡོང་བ། འོ་དེ་འདྲའི་འདྲ་བོ་ཅིག་ཡོང་གི་རེད་ཟེར་ན་གང་ལྟར་ནང་ཆོས་དང་ཚན་རིག་གཉིས་ཀ་ཟུང་འབྲེལ་གྱི་ཐོག་ནས་ཨ་ནི་ཅིག། ནང་ཆོས་ཁྲིད་པ་ཡིན་ནའི་འདྲ་ཚན་རིག་ཁྲིད་པ་ཡིན་ནའི་འདྲ་གང་ཐུབ་ཐུབ་ཀྱིས་འདི་སྒང་ནས་མ་ཨ་ནི་ཤུགས་རྒྱག་པའི་ཐབས་ཤེས་འདྲ་བོ་དེ་འདྲས་ཅིག་ཡིན་ད་ལྟའི་ཆ་ནས།

ཨ་ཅེ། མཚན་ལྡན་གྱི་ཉམས་ཞིབ་པ་མང་པོ་ཅིག་གིས་འདི་ཁས་བླངས་པའི་ཐོག་ནས་ཕ་གིའི་ཉམས་ཞིབ་ཀྱི་དེབ་ཐེར་སོགས་རེ་ཞིག་བཏོན་གནང་གི་འདུག་ཨང། དེ་འདྲའི་ནང་ལོགས་ལ་བཏོན། དེ་འདྲའི་ནང་ལོགས་ཚུད་མཁན་དེ་འདྲའི་མི་བཅོ་ལྔ་བཅུ་དྲུག་གི་རྩོམ་ཤོག་དེ་འདྲ་ཡག་པོ་དེ་འདྲ་བྱུང་ཡོད་རེད་ཅེས་གསུང་གི་འདུག་ད་འདི་གཙོ་བོ་གཙོ་བོ་འདི། ཚན་རིག་པའི་སྤྱི་ཚོགས་ནང་ལོགས་ལ་ཡང་ནང་ཆོས་ཀྱི་ལྟ་གྲུབ་དེ་ལ་ཡང་ད་ཁས་ལེན་པའི་ཐོག་ནས་ད་བགྲོ་གླེང་འགྲོ་ཡག་གི་སྡིངས་ཆ་ལྟ་བུ་ཞིག་རེད་འདུག་ཨང། ད་ལྟ་སྐུ་གཞོགས་ངས་ད་ལྟ་དྲི་བ་ཕུལ་ཡག་དེ་འདི་ཡིན། དེས་ན་ད།

ཨ་ནི་དེ་འདྲའི་ཨ་ད་དེ་དགེ་བཤེས་བློ་བཟང་བསྟན་འཛིན་ནེ་གི་ལགས་མཆོག་དང་ཨ་དེ་མིན་གྱི་ཨ་ནི་དེ་འདྲའི་གྱི་ཨ་ད་གང་ལྟར་ནང་ཆོས་ཀྱི་རྒྱབ་རྟེན་ཡོད་མཁན་གྱི་དགེ་བཤེས་རྣམ་པ་དང་དེ་འདྲ་མཉམ་དུ་ཨ་ནི་ཚན་རིག་པ་མཉམ་དུ་མཉམ་རུབ་ཀྱིས་ཨ་འདི་འདྲའི་གྱི་ཚན་རིག་གི་གང་ལྟར་ཞིབ་འཇུག་གི་ཨ་ནི་དེབ་དེ་རྩོམ་ཤོག་དེ་འདྲ་བཏོན་བཞག་པ་དེ་འདྲ་མང་པོ་འདུག་མང་པོ་ཡོད་པ་དེ་ཨ་ནི་ང་རང་ཚོ་ད་ལྟ་དགོན་སྡེ་ནང་ཆོས་དང་ནང་པའི་སློབ་གཉེར་བ་དེ་ཚོ་གཅིག་པུ་ཞིག། སློབ་གཉེར་བྱེད་རྒྱུ་མ་ཡིན་པ་བཞིན་དམིགས་པ་ཁོ་རང་ཨ་ནི་ཚན་རིག་པ་དང་ནུབ་ཕྱོགས་ཀྱི་ཨ་ནི་སློབ་གཉེར་འདི་ནུབ་ཕྱོགས་ཀྱི་སློབ་གཉེར་བ་ཡིན་ནའི་འདྲ་ནུབ་ཕྱོགས་ཀྱི་ཨ་ནི་མི་མང་འདི་ཚོ་ལ་ཨ་ནི་ཁོ་ནུབ་ཕྱོགས་ཀྱི་ཚན་རིག་པ་འདི་ཚོ་ལ་ཨ་ནི་དགོས་ཡས་དང་དེ་འདྲས་ཀྱི་ཨ་ནི་དེབ་དེ་འདྲས་ཨ་ནི་རྩོམ་ཤོག་དེ་འདྲས་མང་པོ་བཏོན་བཞག་པ། འདི་ཚོ་ཕར་ཕྱོགས་ལ་ཡིན་ནའི་སློབ་གཉེར་བྱེད་ཀྱི་འདུག་ཨེ་མོ་རི་གི་སློབ་ཕྲུག་ཁོ་རང་ཚོ་ཡིན་ནའི་འདི་སྒང་ལ་སློབ་གཉེར་བྱེད་ཀྱི་འདུག་ད་ད་ལྟ་ཡིན་ནའི་ང་ཚོ་འདི་ལ། ཨ་ནི་ད་ལྟ་རྒྱུན་འཁྱོངས་ཀྱི་ཨ་ནི་ལོ་གསུམ་གྱི་རྒྱུན་འཁྱོངས་ཀྱི་ཨང་ཅིག་སློབ་ཁྲིད་ཅིག་ད་ལྟ་འགྲོ་དང་འགྲོ་བཞིན་པར་རོ། ད་སང་ཉིན་གནངས་ཉིན་བདུན་ཕྲག་གཅིག་གཉིས་གཅིག་གི་རྗེས་ལ་ཨ་ནི་ཡང་ཡང་བསྐྱར་དེ། ད་དེ་ཞིབ་འཇུག་གི་ཟབ་སྦྱོང་དེ་ད་སྒྲུབ་ཀྱི་ཡོད་རེད། ད་ཞིབ་འཇུག་གི་ཟབ་སྦྱོང་དེ་བགྲོད་པའི་སྟེང་འདི་སྒང་ན་ཨ་ནི་ཞིབ་འཇུག་བྱེད་སྟངས་དང་ཞིབ་འཇུག་བྱེད་ནས་ཨ་ནི་རྩོམ་ཤོག་བཏོན་དུས་ཙམ་ལ་རྩོམ་ཞིབ་འཇུག་གི་རྩོམ་ཤོག་ནང་ལོགས་ལ་ནམ་རྒྱུན་གྱི་རྩོམ་དང་མི་འདྲ་བར་ཡང་ནང་ལོགས་ལ་བརྗོད་དོན་ག་ནས་ག་རེ་བྲིས་དགོས་ཀྱི་ཡོད་མེད་དང། དེ་འདྲའི་སྐོར་ནས་ཡང་ཟབ་སྦྱོང་འགྲོ་གི་ཡོད་ད་ལྟའི་དོན་དག་ཨ་ནི་ཟབ་སྦྱོང་འགྲོ་གི་ཡོད་དུས་ལོ་ཕལ་ཆེར་བཞི་ལྔ་དྲུག་གི་ནང་ལོགས་ལ་ཨ་ནི་རྗེས་མ་ཡ་དེ་འདྲའི་གི་རྩོམ་ཤོག་དགོན་སྡེ་ཁག་ནས་ཕ་ད་ཨེ་མོ་རི་ནུབ་ཕྱོགས་ཀྱི་གི་ལུང་པ་ཙམ་མ་ཡིན་པར་དགོན་སྡེ་ཁག་ནས་ཡིན་པ་ཡིན་ན་ཡང་ཞིབ་འཇུག་གི་རྩོམ་ཤོག་དེ་འདྲའི་བཏོན་ཐུབ་ཀྱི་རེད་བསམ་པའི་གདེང་ཚོད་དེ་ད་ལྟ་ནས་བརྒྱ་ཆ་བརྒྱ་ནས་བརྒྱ་ཡོང་གི་འདུག་རོ། ད། འདི་མ་ཡིན་པ་ཨ་ནི་ག་རེ་ཡོང་ས་རེད་ཟེར་ན་ད་ནངས་སུ་ཨེ་མོ་རི་གི་འདི་གཅིག་པུ་མ་ཡིན་པ་འདི་འདྲ་ང་རང་ལ་ནང་ཆོས་ཡོང་ནས་ཕན་ཐོགས་བྱུང་ཤག་བསམ་བསམ་འདྲ་བོ་གཅིག་འདི་བྱུང་སོང་ད་ནངས་སི་པི་སི་ཏི་ལབ་ནས་འདི་ཞིག་འདུག་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་ཀྱི་ཐོག་ནས་ཨ་ནི་བློ་སྦྱོང་གི་ཨ་ནི་སློབ་ཁྲིད་འདི་ཚོ་གི་ཐོག་ནས་ཨ་ནི་ནུབ་ཕྱོགས་ཀྱི་མི་གི་སེམས་ཁམས་ལ་ཨ་ནི་ཀོ་བདེ་བ་སྤྲད་སྟངས་ཀྱི་ཐབས་ལམ་དེ་འདྲའི་སྒང་ནས་མ་ཨ་ནི་སློབ་ཁྲིད་དེ་འདྲའི་ཁྲིད་གནང་གི་འདུག་རེད་བ། འདི CBCT དང་དེ་མ་ཡིན་པ་ད་ལྟ SEE ཤེས་ཡོན་སློབ་གསོ་འདི་ཚོ་ཚོ་ནང་ཆོས་དང་ནུབ་ཕྱོགས་ཀྱི་སློབ་གཉེར་འདིའི་བར་ལ་འབྲེལ་བ་བྱས་པའི་ཐོག་ནས་སྤྱི་ཚོགས་ལ་ཞབས་འདེགས་ཡག་པོ་ཞིག་སྒྲུབ་ཐུབ་ཀྱི་ཡོད་རེད་བ་དེ་ཚེ་དེའི་ཐོག་ནས་དངོས་ནས་ག་འདྲ་དེ་འདྲ་གི་ནང་ལོགས་ལ་ཞབས་འདེགས་ཅི་གང་ཐུབ་ཐུབ་ཅིག་ཕལ་ཆེར་སྒྲུབ་ཐུབ་ཀྱི་རེད་བསམ་ཚུལ་འདུག་ཡོང་གི་འདུག་ད།

སྔ་མ་ཡིན་ནའང་དེ་འདྲ་མང་པོ་བཤད་ཀྱི་འདུག་ནི་ཁ་སང་གི་ནི་གནས་བརྟན་བགྲེས་པ་དང་རྒན་པ་རྣམ་པ་ཚོ་གིས་ནི་ཚན་རིག་སློབ་གཉེར་བྱེད་ཡས་དེ་ལ་ནི་འཐད་པ་བྱེད། དགོན་སྡེ་ཁག་གི་ཚན་རིག་སློབ་གཉེར་བྱེད་ཡས་ལ་འཐད་པ་བྱེད་ཀྱི་ཡོད་མ་རེད་ཟེར་འདྲ་པོ་དང་དེ་འདྲ་གོ་མྱོང་རེད་བ། ཡིན་ནའང་ང་རང་གིས་དེ་འདྲའི་དངོས་སུ་མཐོང་ནས་ནི་ཁོ་རང་ཚོས་དེ་འདྲ་གསུངས་པ་དེ་ནི་ཅིའང་ནི་བྱུང་མ་སོང། ནི་ཁོ་རང་ཚོ་ཡིན་པ་ཡིན་ན་ཡང།

ད་འདི་ཚོ་ནང་ལོགས་ནས་ཁོ་ཚོ་གི་ཨ་ནི་དགོན་སྡེ་སོ་སོ་སོ་སོ་གི་དགེ་འདུན་པ་གྲངས་འབོར་ལ་བལྟས་ནས་ཨ་ནི་གོ་སྐབས་ས་མིག་ག་ཚོད་སྤྲད་དགོས་ཀྱི་ཡོད་མེད་དེ་ཁོ་རང་ཚོས་ཀྱི་ཐག་གཅོད་གནང་གི་འདུག་རེད་བ། གང་ཡིན་ཟེར་ན་ལོ་གཅིག་དང་ལོ་གཉིས་ནང་ལོགས་ལ་མི་དྲུག་ལ་མ་གཏོགས་གོ་སྐབས་རག་གི་ཡོད་མ་རེད། མི་དྲུག་ལབ་དུས་དེ་ནས་ཨ་ནི་དགོན་སྡེ་ཁག་མང་པོ་ཞིག་ཡོད་གདན་ས་དྲུག་ཡོད་རེད་ཨ་ནི་ཨ་ནི་བཀྲ་ཤིས་ལྷུན་པོ་རྭ་སྟོད་དེ་འདྲ་གི་ཨ་ནི་འདི་དང་འབྲེལ་བའི་དགོན་སྡེ་ཁག་མང་པོ་ཡོད་རེད་དེ་འདི་སྒང་ལ་ཨ་ནི་ཉེ་ཆར་ནི་ད་ལོ་བཞི་ལྔ་ཞིག་སྔོན་ཨ་ནི་བཙུན་མ། ཚོ་རྣམ་པ་ཡང་ཕ་གིར་དེ་འདྲའི་གོ་སྐབས་ཐོབ་ཡོད་རེད། འདི་དགེ་ལུགས་ཀྱི་དེ་གཅིག་པུ་མ་ཡིན་པར་ཆོས་བརྒྱུད་ཆ་ཚང་གི་ནང་ལོགས་ནས་དེ་འདྲའི་གོ་སྐབས་དེ་འདྲ་བསྐྲུན་གྱི་ཡོད་རེད། བྱས་ཙང་གོ་སྐབས་རག་ཡས་དེ་དཔེ་ཁག་པོ་རེད། དེ་ཡིན་ན་ཡང་དགོན་སྡེ་ཁག་སོ་སོ་སོ་སོ་ལ་གོ་སྐབས་རག་ཡོང་དུས། དགོན་སྡེ་ཁག་སོ་སོ་ནས་དཔེར་ན་ང་ཚོ་དཔེར་ན་ང། དེ་ནང་ལོགས་ལ་གོ་སྐབས་རག་སྟངས་དེ་ང་ཚོ་གྲྭ་ཚང་ལ་དཔེར་ན་སྔོན་མ་ཡི་གེ་ཞིག་སླེབས་སོང་རེད་བ། དེ་ནས་ཁྱེད་ཚོ་གྲྭ་ཚང་ནས་མི་བཞི་ལྔ། ད་ལོ་ཁྱེད་ཚོ་གྲྭ་ཚང་ལ་ས་མིག་ཅིག་འདུག། ཨཱ་ནི་ཁྱེད་ཚོའི་གྲྭ་ཚང་ནས་མི་བཞི་ལྔ་གཅིག་གིས་ཨཱ་ནི་ཐོ་ཞིག་ཁོ་ཚོ་ལ་བཏང་ཤོག་ཨཱ་ནི་འདི་ནང་ལོགས་ཁོ་རང་ཚོས་ཀྱིས་འདི་ཐོག་ནས་རྒྱུགས་སྤྲོད་ཀྱི་ལམ་ལུགས་ནས་ཨཱ་ནི་བདམས་ཀྱི་ཡིན་ཟེར་ནས་སྐད་ཆ་ཞིག་གླེང། ད་འདི་ལབ་དུས་ང་ཚོ་ནས་ཨཱ་ནི་མི་བཞི་ལྔ་ཞིག་བཏང་དགོས་ཀྱི་ཡོད་དུས་ད་ང་ཚོ་དང་པོ་ང་ཚོ་འདི་ནས་ང་ཚོ་དེ་ད་སྒོ་མང་གྲྭ་ཚང་གི་ཚན་རིག་ལྟེ་གནས་ཁང་ངོས་ནས་ཡང་ཨཱ་ནི་མི་ད་གསལ་བསྒྲགས་བྱས་ནས་དེ་འདྲས་ནི་གོ་སྐབས་འདུག་ཨཱ་ནི་ཡོང་མཁན་ཡོད་ན་ང་ཚོ་ཀྱིས་ནི་མར་བདམས་ཀྱི་ཡིན་ཟེར་ལབ་རེད། དེ་ནི་ཁོ་ཚོ་གིས་ད་དགོན་སྡེ་ཁག་ནང་ང་ཚོའི་ནང་ལོགས་ནས་མི

ཨ་ནི། ཨེ་མོ་རི་ལ་འགྲོ་ཡས་གོ་སྐབས་འགྲོ་དེ་འདྲ་ཞིག་རག་བྱ་བ་ཞིག་རེད། ད་ང་རང་ཡིན་ན། ད་དགོན་སྡེ་ད་གང་ཚོད་དེ་རྒྱུགས་སྤྲོད་པ་གཞན་དང་མི་འདྲ་བ་ཞིག་ང་རང་ལ། ད་ཕར་འགྲོ་བའི་གོ་སྐབས་རག་ཡས་ཡིན་རག་རེད་ལ་ང་རང་ལ་ཡིན་ན་འདི་ཐོག་ལ་དངོས་ནས་ཁེ་བཟང་ཞིག་ག་རེ་ཡོད་རེད་ཟེར་ན། ཨ་ནི་ང་ཨ་ནི་ད། ཕར་ཕྱོགས། TCV གི་སློབ་གྲྭ་ནས་མར་རྡ་ཤོད་བོད་ཁྱིམ་སློབ་གྲྭ་ནས་མར་ཨནི་འཛིན་གྲྭ་བཅུ་པ་བར་དུ་སློབ་སྦྱོང་སྦྱངས། འདི་ནས་ཨནི་དགོན་པ་ནང་ལ་ཨནི་ག་འདྲ་སྒོ་མང་གྲྭ་ཚང་ནང་ལ་འཛུལ་ཞུགས་ཤིག་བྱ་བ་དེ་འདྲ་བྱེད། ད་གཞན་པ་ཡིན་ན་ཨནི་དགེ་འདུན་པ་དགེ་འདུན་པ་ཕལ་ཆེ་བ་དེ་ལོ་ན་ཆུང་དུས་ནས་ཨནི་ག་འདྲ་དགོན་པ་ནང་ལ་འཛུལ་སློབ་གཉེར་བྱེད་དེ་འདྲ་བྱེད་ཀྱི་ཡོད་དུས

སློབ་གྲྭ་ནང་ལོགས་ལ་ག་འདྲ་འཛིན་གྲྭ་བདུན་པ་ནས་ད་དྲུག་པ་བདུན་པ་ནས་བ་ཞིག་ནས་ཆོས་འབྱུང་གི་སློབ་ཁྲིད་ཅིག་བྱེད་ཀྱི་ཡོད་རེད་དམིགས་བསལ་གྱི་འཛིན་གྲྭ་ནི་དགུ་པ་དང་བཅུ་པ་དེ་བར་ལ་ནི་ག་འདྲ་འཛིན་གྲྭ་བརྒྱད་བརྒྱད་པ་དགུ་པ་བཅུ་པ་དེ་བར་ནི་ས་སྐྱའི་ལེགས་བཤད་དང་ལེགས་བཤད་བློ་གསར་མིག་འབྱེད་ཟེར་དེ་ཁྲིད་གནང་གི་ཡོད་རེད་བ་ད་ལེགས་བཤད་བློ་གསར་མིག་འབྱེད་ཁྲིད་གནང་དུས་ལེགས་བཤད་བློ་གསར་མིག་འབྱེད་འདི་ད་སྐུ་མདུན་གྱི་གང་ལྟར་ནང་ཆོས་ཀྱི་བརྡ། གཤེན་པོའི་སློབ་ཚན་སྙིང་པོ་སྙིང་པོ་སྙིང་པོ་མང་པོ་ཅིག་ནང་ལོགས་ལ། ཚིག་མཛོད་འདྲ་བོ་ཞིག་ནི Dictionary ཞེས་འདྲ་བོ་དེ་འདྲ་བོ་ཞིག་གིས་འདྲ་བོ་ཞིག་ནི་དེ་ནང་ལོགས་ལ་ཀུན་མཁྱེན་ཀྱིས་ལྗགས་རྩོམ་གནང་བཞག་པ་ཅིག་བྱས། འདི་ནང་ལོགས་ནི་ད་དཀའ་གནད་དེ་འདྲའི་མང་པོ་གལ་ཆེན་པོ་མང་པོ་ཡོད་རེད་དེ་འདི་ནང་ལོགས་ནི་ཡང་ཅིག་ང་འདི་གཅིག་པོ་གཅིག་གིས་འདོད་པ་མ་ཁེངས་པ་ཞིག་འདི་སྒང་ལ་ང་འདི་ལས་ཡང་གཏིང་ཟབ་པ་ཅིག་ཤེས་དགོས་ཀྱི་འདུག་འདི་ལས་ཡང་ང་མང་ང་ཅིག་ཤེས་དགོས་ཀྱི་འདུག་བསམ་བསམ་འདི་འདི་ཡང་བྱུང་སོང་འདི་སྒང་ལ་ནང་ང་རང་ནང་ལ་ཡོད་དུས་ཙམ་པ་ནི་ང་རང་ཕ་མ་མཉམ་དུ། ཨ་ནི་ཕ་མ་ང་རང་ཕ་མ་གཉིས་ཨ་ནི་སྤྱིར་ན་ནས་ཅིག་ཆོས་དང་དེ་འདྲའི་ལ་ཅིག་དོ་སྣང་ཆེན་པོ་ཡོད་མཁན་དེ་འདྲའི་ཞིག་རེད། ནང་ལ་ཡོད་དུས་ཙམ་པ་ལ་ཡིན་ནའི་ཨ་ནི་དེ་འདྲའི་གི་སྐོར་ལ་བགྲོ་གླེང་བྱས་འགྲོ་བ་དེ་འདྲ་མཚམས་མཚམས་ཡོང་གི་ཡོད་རེད་བྱས་ཙང། ད་དེ་འདྲའི་གི་རྐྱེན་མང་པོ་ཞིག་བརྟེན་ད་ང་ཨ་ནི་སྒྲིག་མདང་དང་དགོན་པ་ལའང་ཡིན་གཅིག་མིན་གཅིག་གི་འགྲོ་ནས་སློབ་གཉེར་ཅིག་བྱེད་དགོས་ཀྱི་འདུག་སེ་ཨ་ནི་ཕ་མ་ལ་ལབ་ཨ་ནི་ཕ་མ་གི་ངོས་ནས་རྒྱབ་སྐྱོར་དཔེ་ཨ་ནི་ཡག་པོ་ཞིག་རག་ནས་ཨ་ནི་ང་ཨ་ནི་དགོན་པ་ལ་དེ་འདྲའི་སེ་སྒོ་མང་གྲྭ་ཚང་ལ་དེ་འདྲའི་ཞུགས་བྱས་པ་དེ་འདྲ་ཞིག་རེད་ལ།

སྤྱི་ཚོགས་ཀྱི་ནང་རྩ་སོ་སོ་གྱིས་ང་དེ་ཤེས་ཀྱི་ཡོད་ཤོག་ངེད་ཀྱི་ཁྲི་གོ་ངེད་ས་ལ་ཤོག་ལ་ལབ་པས་དེ་འདྲ་འགྲོ་གི་ཡོད་མ་རེད་གང་ལྟར་ཡིན་ནི་མི་གི་ངོས་ནས་སོ་སོ་གྱིས་ཨ་ནི་ཨ་ལ་སྐུ་མཁྱེན་ཁྱེད་རང་འདི་ཅིག་བྱེད་རོགས་ཞེས་བལྟ་ལ་དེ་འདྲའི་སྒང་ནས་འགྲོ་གི་ཡོད་རེད་བ། དེ་ཡིན་དུས་ཙམ་པ་ལ་གང་ལྟར་དེང་སང་གི་དུས་ཚོད་ལ་མི་མང་པོ་ཅིག་ཨ་ནི་གཙོ་བོ Degree སྒང་ལ་ཨ་ནི་གལ་ཆེན་པོ་བརྩི་གི་ཡོད་རེད་མི་གི་རིན་ཐང་འདི Degree སྒང་ལ་བརྩི་གི་འདུག་བ། ལག་འཁྱེར་ད Degree སྒང་ལ་བརྩི་གི་ཡོད་དུས་ལག་འཁྱེར་སྒང་ལ་བརྩི་གི་ཡོད་དུས་ཙམ་པ་ལ་ད། ང་འདྲ་བོ་ཞིག་ནི་འཛིན་གྲྭ་བཅུ་པ་ནས་མར་ཐོན་ནས་ཡོང་ཡོད་དུས་ཨ་ནི་ད་འཛིན་གྲྭ་བཅུ་གཉིས་དང་ཨ་ནི། མཐོ་རིམ་སློབ་གྲྭ་ཐོན་པའི་ལག་འཁྱེར་ཅིག་ང་ལ་ཡོད་མ་རེད་བ། བྱས་ཙང་དེ་ཡིན་དུས་ང་རང་ལ་མཚམས་མཚམས་ཨ་ནི་ད། ཡིན་ན་ཡང་དེང་སང་ཨ་ནི་མཐོ། འདི། མཐོ་རིམ་སློབ་གྲྭ་ཁ་ཤས Open དེ་འདྲས་རྒྱུགས་སྤྲོད་བཏང་ཡ་འདུག་བ་ནི IGNOU འདྲ་བོ་ད Open རྒྱུགས་སྤྲོད་བཏང་ཡ་འདུག་བ། བྱས་ཙང་དེ་འདྲས་སྒང་ནས་མར་ཅིག་འགྲོ་དགོས་འགྲོ་ཡ་འདྲ་བོ་ཅིག་ཡོད་མཚམས་མཚམས་ཅིག་ཨ་དེ་ད་འདི་ཅིག་འགྲོ་ཐུབ་ན་ཅིག་ཕན་ཐོགས་ཤིག་ཡོང་ས་རེད་བསམ་བསམ་འདྲ་བོ་ཅིག་ཡོང་བ་མ་གཏོགས་ད་དགོན་པ་ལ་འཛུལ་ཡ་དེ་ང།

ད་དེ་ང་རང་སྒེར་གྱི་དེ་འདི་རེད་གང་ལྟར་སྤྱི་བཏང་ང་ཆུང་ད་ལོ་མང་པོའི་སྔོན་ནས་གང་ལྟར་དེ་ངའི་པཱ་ལགས་ཀྱིས་ད་ནི་དེ་དགོན་པ་རང་ལ་བསྡད་པའི་ངང་ནས་ཨ་ནི་མཐོ་རིམ་སློབ་གྲྭ་གི་རྒྱུགས་སྤྲོད་བཏང་ཡ་ནི་ཡོད་རེད་བ་ཨ་ནི་གང་ལྟར Bachelor དང Master རྒྱུགས་སྤྲོད་བཏང་ཡ་འདི་སྔ་མ་ནི་ད་དེ་ཁྱེད་རང་བཏང་ན་ཡག་པོ་ཡག་པོ་ཨ་ནི་བསམ་འཆར་དེ་ནས་མང་པོ་ཞིག་གསུངས་གནང་གི་རེད་ད་ཡིན་ནའང་ང་ཚོ་དེ་དགོན་པ་ལ་དགོན་པ་ཁོ་རང་གི་སློབ་སློབ་ཚན་དེ་ཁོས་ལོ་གང་ཟག་གི་སློབ་ཚན་ཅིག་བྱས། དེ་སྒང་ལ་ང་འདྲ་དེ་ང་རང་སྔོན་མ་ང་ཚོ་དེ་ང་ཆོས་གྲྭ་ཡོད། ད་ལྟ་ད་ལྟ་ཡིན་ན་ང་དེ་ཆོས་གྲྭ་གི་འཛིན་གྲྭ་ས་དང་དོན་དང་དགེ་ལུགས་ཀྱི་རྒྱུགས་སྤྲོད་དུ་འགྲོ་བཞིན་པ་རེད། ཡིན་ནའང་སྔ་མ་ང་ཆོས་གྲྭ་འཛིན་གྲྭར་འགྲོ་བའི་སྐབས་སུ་ང་འཛིན་གྲྭ་ཅིག་གི་སྐྱོར་དཔོན་ཅིག་ཆགས་ཡོད་དུས། ཡང་ཁོ་རང་འཛིན་གྲྭ་འཛིན་གྲྭ་གྱི་ལས་འགན་དེ་ཚོ་ཡང་མང་པོ་བྱེད་དགོས་འདི་གིས་ཁུལ་ནས་ཁོ་རང་མ་འཁོར་བར་དུ་དེ་འདྲས་ཅིག་ཆགས་སོང་རོགས། ད་ཡིན་ན་ཡང། དེ་དེ་བར་བར་སྐབས་ཅིག་ལ་ནི་ང་ཚོ། མཁན་ཟུར་རིན་པོ་ཆེ་གིས་ད་ནངས་སུ་སྒོ་མང་མཁན་ཟུར་རིན་པོ་ཆེ་ནི།

ནད་ཡམས་དེ་སླེབས་དུས་ང་ཚོ་ད་དགོན་པ་ཕྱི་ལོགས་ལ་ཨ་ནི་ད་ནད་ཡམས་ཀྱི་རྐྱེན་གྱིས་འགྲོ་མ་ཐུབ་པ་དེ་དེ་འདྲའི་ཆ་ཆ་ནས་ད་འདི་རྗེས་ལ་ཨ་ནི་ནད་ཡམས་དེ་ཞིག་མ་བཤིག་དེ་ཕ་ར་ལ་ང་ཕ་ཨེ་མོ་རེད་ལ་ཕར་འགྲོ་ཤར་རོ་ཨ་ནི་ཆ་ཡོང་དུས་ད་དམ་ཐག་ཆ་ནས་ང་ད་སུ་ཡོང་དུས་ད་འདི་ཁོ་འདི་ལོ་གསུམ་གྱི་རྒྱུགས་སྤྲོད་འདི་ལོ་ལྔ་གྱི་ནང་ལོགས་ལ་བཏང་ཚར་བ་དགོས་ཀྱི་འདུག་བྱས་ཙང་ད་འདི་བྱས་ནས་ང་འདི་རྒྱུགས་སྤྲོད་བཏང་ཡ་འདི་དེ་འདྲའི་འབྲས་བུ་ཅིག་གང་ནས་མ་ཆགས་ད་ཡིན་ན་ཡང་ལོ་གང་ལོ་གཅིག་གཉིས་ནང་ལོགས་ལ་ཡང་ཡང་བསྐྱར་མུ་མཐུད་ནས་ད་ལོ་གཉིས་པ་དེ་བཏང་ཐུབ་དགོས་ཐུབ་དགོས་ནུས་དེ་མ་ཐུབ་པ་ཡིན་ན་ཡང་ལོ་དང་པོ་དེ་ནས་མ་དགོས་ནས་མ་འཇིག

འོ་ཐུགས་རྗེ་གནང་ལགས་སོ་ཐུགས་རྗེ་ཆེ། ཐེངས་འདིའི་ལས་རིམ་མཇུག་བསྡོམས་མ་ཞུས་གོང་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་བ་ཡིན། བོད་རང་དབང་སློབ་ཕྲུག་ཚོགས་པའི་གོ་སྒྲིག་འོག་ཁ་སང་ཕྱི་ཚེས་བཅུ་ཉིན་ཨ་མི་རི་ཀའི་གྲོང་ཁྱེར San Francisco ནང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་ས་གནས་སུ་མ་འབྱོར་སྔོན Moscone Center ཞེས་པའི་ཚོགས་ཁང་སྟེང་ནས་ངོ་རྒོལ་འབོད་ཚིག་འཁོད་པའི་འཕྲེད་དར་སྒྲེང་འཛུགས་གནང་འདུག། དེ་ཡང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་འདི་ཟླའི་ཚེས་བཅུ་གཅིག་ནས་བཅུ་དྲུག་བར་ཨ་རིའི་གྲོང་ཁྱེར San Francisco ནང་འཚོགས་རྒྱུའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ལྷན་ཚོགས་ནང་མཉམ་ཞུགས་ཀྱིས་ཨ་མི་རི་ཀའི་སྲིད་འཛིན་ཇོ་པཱ་ཏན་མཆོག་དབུས་པའི་ཨ་མི་རི་ཀའི་གཞུང་འབྲེལ་མི་སྣ་དང་ཚོང་པའི་འགོ་ཁྲིད་ཚོ་དང་མཇལ་འཕྲད་གནང་གཏན་འཁེལ་ཡོད་པས་ཁ་སང་ཕྱི་ཚེས་བཅུ་ཉིན་བོད་རང་དབང་སློབ་ཕྲུག་ཚོགས་པའི་ཚོགས་མི་ན་གཞོན་ལས་འགུལ་བ་གསུམ་གྱིས་ཨེ་ཤེ་ཡའི་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ཚོགས་ཆེན་འཚོགས་ཡུལ Moscone Center ཞེས་པའི་ཚོགས་ཁང་གི་བྱང་ངོས་ཀྱི་སྟེང་ནས་ཞོགས་པ་ཆུ་ཚོད་བཅུ་གཅིག་ནས་སྐར་མ་ཉི་ཤུ་ཙམ་གྱི་ཐོག་སྲིད་དབང་སྒེར་འཛིན་པ་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་ཁྱེད་ཀྱི་དུས་ཚོད་རྫོགས་པ་རེད་བོད་ལ་རང་དབང་དགོས་ཞེས་འཁོད་པའི་རིང་ཚད་ཕིཏ་སུམ་ཅུ་ལྷག་ཡོད་པའི་འཕྲེད་དར་ཞིག་སྒྲེང་འཛུགས་བྱས་པ་དང་དེ་ནས་དུས་ཡུན་སྐར་མ་ཉི་ཤུ་ཙམ་ངོ་རྒོལ་སྐད་འབོད་གནང་འདུག། ཡང་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་ཨ་རིའི་ནང་དུ་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་སུ་བཅར་བ་དང་སྟབས་བསྟུན་ནས་ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་གཞོན་ནུ་ལྷན་ཚོགས་དང་རྒྱལ་ས་ཝཱ་ཤིང་ཏོན་ས་གནས་གཞོན་ནུ་ལྷན་ཚོགས་གཉིས་ཟུང་འབྲེལ་གྱིས་དེ་རིང་རྒྱལ་སའི་ཁུལ་དུ་ངོ་རྒོལ་གྱི་ལས་འགུལ་ཤུགས་ཆེ་ཞིག་སྤེལ་རྒྱུ་ཡིན་པ་རེད་བཞག། ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་གཞོན་ནུ་ཚོགས་པས་གོ་སྒྲིག་གནང་སྟེ་དེ་རིང་ཕྱི་ཚེས་བཅུ་གཅིག་ཉིན་ཨ་རིའི་ནིའུ་ཡོག་གྲོང་ཁྱེར་ནས་བོད་མི་བརྒྱ་ལྷག་ཙམ་ཞིག་སྤྱི་སྤྱོད་རླངས་འཁོར་བརྒྱུད་ནས་ཨ་རིའི་རྒྱལ་ས་ཝ་ཤིན་ཏོན་དུ་ཕེབས་བཞིན་པ་དང་དེ་ག་རྒྱལ་ས་ཝ་ཤིན་ཏོན་གྱི་གཞོན་ནུ་དང་ཟུང་འབྲེལ་གྱིས་དེ་རིང་ཕྱི་ཚེས་བཅུ་གཅིག་ནས་བཅུ་དྲུག་བར་ཨ་རིའི་གྲོང་ཁྱེར་སན་ཧྥི་རན་སིས་ཀོ་ནང་བསྐོང་ཚོགས་གནང་རྒྱུའི་ཨེ་ཤི་ཡའི་ཞི་བདེ་རྒྱ་མཚོའི་དཔལ་འབྱོར་ལྷན་ཚོགས་ཀྱི་ཐོག་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཚོགས་ཞུགས་གནང་འཆར་ཡོད་པ་དང་བསྟུན་ནས་རྒྱ་ནག་གཞུང་གིས། བོད་ཐོག་འཛིན་པའི་སྲིད་བྱུས་ཐད་ལ་ངོ་རྒོལ་གྱི་ལས་འགུལ་སྤེལ་གནང་བ་ཞིག་ཡིན་པ་རེད་བཞག། ཡང་རྒྱ་ནག་གཞུང་གཉེར་ཁང་གི་ཆེས་མཐོའི་དཔོན་རིགས་ཟུར་པ་ཞིག་ལ་རུལ་སུངས་ཀྱི་ཉེས་མིང་འོག་ཚེ་བཙོན་འཇུག་རྒྱུའི་ཐག་གཅོད་བྱས་ཡོད་ལུགས་རྒྱ་ནག་གཞུང་འབྲེལ་གསར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་འདུག་དེ་ཡང་རྒྱ་ནག་གི་གཞུང་གཉེར་ཚོང་ལས་དངུལ་ཁང་གི་འགོ་ཁྲིད